དེ་རིང་གུས་པས་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་ལེ་ཚན་ནང་རང་གཞན་ཚང་མར་ཤིན་ཏུ་གཅེས་པའི་བྱམས་བརྩེའི་བཀའ་དྲིན་ཅན་གྱི་ཡབ་ཡུམ་རྣམ་གཉིས་ལ་བཏང་གནང་པའི་གླུ་གཞས་ཁག་ཅིག་དང་བོད་གཞུང་སྨན་རྩིས་ཁང་གི་སྨན་པ་འཇམ་དབྱངས་སྒྲོལ་མ་ལགས་གདན་ཞུའི་ཐོག་ཏོག་དབྱིབས་གོ་རྟོགས་ཀྱི་བཅར་འདྲི་ཞུ་ཡས་ཡིན་པས་རྣམ་པ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། དེ་རིང་བོད་གཞུང་སྨན་རྩིས་ཁང་གི་སྨན་པ་འཇམ་དབྱངས་སྒྲོལ་མ་ལགས་རླུང་འཕྲིན་ལེ་ཚན་ནང་སྐུ་ངལ་འཛེམས་མེད་ཐོག་ཕེབས་པ་དགའ་བསུ་ཞུ། འཇམ་དབྱངས་སྒྲོལ་མ་ལགས་དེ་རིང་གི་བཅར་འདྲི་མ་ཞུས་གོང་ལ། ང་ཚོའི་རྒྱ་ཆེའི་གསན་པ་པོ་ཚོའི་ཆེད་དུ་སྨན་པ་ལགས་ཀྱིས་ངོ་སྤྲོད་ཅིག་གནང་རོགས། ཐོག་མར་དེ་རྒྱལ་བསྟན་རྩོམ་རིག་ལ་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་ང་རང་ངོ་སྤྲོད་མདོར་བསྡུས་ཅིག་ཞུ་བ་ཡིན་ན་ངའི་མིང་འཇམ་དབྱངས་སྒྲོལ་མ་ཞུ་གི་ཡོད། ཨ་ནི་ང་རང་ད་རྡ་སྟེང་བོད་ཁྱིམ་སློབ་གྲྭ་འདི་རང་ནས་ཐོན་བཞག་པའི་སློབ་མ་ཅིག་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ད་ལྟ་འཛིན་རིམ་བཅུ་གཉིས་རྡ་སྟེང་བོད་ཁྱིམ་ནས་ཐོན་རྗེས་དེ་ནས་ཐད་ཀར་མ་རྡ་རམ་ས་ལ་བོད་ཀྱི་སྨན་རྩིས་ཁང་ནང་མཐོ་སློབ་ལ་འཛུལ་ཞུགས་བྱས་རྗེས་སྨན་གྱི་སློབ་སྦྱོང་བྱས་དེ་ནས་དགུ་བཅུ་གོ་བདུན་ལོ་ལ་སྨན་གྱི་མཐོ་སློབ་ཐོན་བྱས་དེ་ནས་ཕྱིན་ད་ལྟའི་རིམ་པས་སྨན་རྩིས་ཁང་གི་ཡན་ལག་སྨན་ཁང་ཁག་ནང་ལ་བརྟག་དཔྱད་སྨན་པའི་ལས་འགན་དང་དེ་ག་ནང་བཞིན་སྨན་དང་འབྲེལ་བའི་གྱི་ད་སྡེ་ཚན། ཉམས་ཞིབ་སྡེ་ཚན་དང་ཕབ་སྒྱུར་སྡེ་ཚན་ལ་སོགས་པའི་སྡེ་ཚན་ནང་ལ་ལས་ཀ་བྱས་རྗེས་ད་ད་ད་ད་ད་ལོ་ཉི་ཤུ་ལྷག་ཅིག་འགྲོ་གི་ཡོད་ད་ལྟའི་ཆ་ལ་ད་ད་ནུབ་སྦེང་གྷལ Sogura ལ West Bengal West Bengal གྱི་ས་ཆ་ད་ཤི་ལི་གུ་རི་ཤི་ལི་གུ་རི་ནང་ལོགས་ཀྱི་ས་ཆ་ད་ས་ལུ་ག་ར་ཞུ་བ་འདིའི་ནང་ལོགས་ལ་ད་བོད་ཀྱི་སྨན་རྩིས་ཁང་ཡོད་རེད་འདི་གི་སྨན་ཁང་ནང་ལོགས་ལ་ད་ལྟ་བརྟག་དཔྱད་སྨན་པ་དང་ཨ་ནི་ས་གནས་འདིའི་སྨན་ཁང་གི་སྨན་པ་འགན་འཛིན་གྱི་ལས་འགན་ཞུ་དང་ཞུ་བཞིན་པ་དེ་འདྲ་ཅིག་ཡིན། འཇམ་དབྱངས་སྒྲོལ་མ་ལགས། ཏོག་དབྱིབས་རྒྱ་ཁྱབ་ནད་རིམས་འདིའི་ཐོག་ལ་བོད་ཀྱི་སྨན་གཞུང་ནང་ལ་གསལ་ཡོད་མེད་ཐོག་ལ་གསུངས་རོགས། ལོང་གི་ལགས། ད་ལྟ་ང་ཚོར་ད་འཕྲད་བཞིན་པའི་དཀའ་ངལ་ཟེར་བ་རེད། དཀའ་ངལ་སྤྲད་མཁན་ཟེར་བ་རེད་ད་གང་ལྟར་ད་ལྟའི་ཆ་ལ་ད་ཏོག་དབྱིབས་ཀྱི་གཉན་སྲིན་གྱི་ནད་དེ་གིས་དཀའ་ངལ་ཅིག་འཕྲད་བསྡད་ཡོད་རེད་ད་དེའི་ནད་གཞི་དེ་ད་ལྟ་ད་གསོ་བ་རིག་པའི་ནང་ལོགས་ལ་ད་གསུངས་ཡོད་ན་མེད་ན་གསུངས་པས་འབྱོར་བ་ལ་ད་སྤྱིར་བཏང། ཏོག་དབྱིབས་ནད་ཟེར་དམིགས་བསལ་གྱི་ཐ་ཚིག་དེ་རང་ད་གཞུང་ནང་ལོགས་ལ་འདུག་བཙལ་ག་འགྲོ་ན་རྙེད་ཀྱི་ཡོད་མ་རེད་ད་ད་དམིགས་བསལ་ལོགས་སུ་དེ་འདྲའི་གལ་གསུངས་ཡོད་མ་རེད་ད་ཡིན་ནའི་གལ། ང་ཚོ་གསོ་བ་རིག་པའི་གཞུང་ནང་ལོགས་ལ་ད་ད་ནད་གཞི་མང་པོ་ཅིག་རྒྱུ་རྐྱེན་དབྱེ་བ་ད་བཅོས་ཐབས་ཟེར་ཁ་གསལ་ཞེ་པོ་ཅིག་གསུངས་གནང་ཡོད་རེད་རྒྱུད་བཞིའི་ནང་ལོགས་ལ་རང་ལ་གསོ་བ་རིག་པའི་རྒྱུད་བཞི། ད་དེའི་ནང་ལོགས་ནས་ཨ་ནི་དེའི་ནང་ལོགས་ལ་རིམས་ནད་ཁ་ཤས་ཅིག་གསུངས་ཡོད་རེད་ཨ་ནི་དེ་ག་ནང་བཞིན་ད་དེ་ལས་ལོགས་སུ། སྐྱོ་བའི་སྐད་ཐོན་དང། མི་ཤོང་ཡ་མན་ངག་ལྷན་ཐབས་ཟེར་ཆོག་རེད་ད་དེའི་ནང་ལོགས་ལ་ང་ཚོ་གཉན་རིམས་བཅོ་བརྒྱད་ཟེར་དེ་འདྲའི་ཅིག་གསུངས་གནང་ཡོད་རེད་དེ་འདྲ་གསུངས་ཙང་གཉན་རིམས་ཟེར་དེ་ད་སྤྱི་དང་ནད་གཞི་གཉན་ཟེར་དུས་ད་ནད་གཞི་ཉེན་ཁ་ཚ་བོ་ཅིག་ཡིན་ནི་གི་ད་ཞེད་སྣང་ཚ་བོ་ཅིག་ཟེར་གོ་ར་ད་སྡུག་པ་ཅན་དེ་འདྲ་ཅིག་ལ་གོ་གི་ཡོད་རེད་བ། ཨ་ནི་རིམས་ཟེར་དེ་ད་ནད་གཞི་གཅིག་ནས་གཅིག་ལ་ད་མི་གཅིག་ནས་གཅིག་ལ་ཁྱབ་འགྲོ་བའི་གི་རེད་བ་དེ་འདྲའི་གི་ན་ཚ་ད་ཉེན་ཁ་ཆེན་པོའི་གྱི་ན་ཚ་ཁྱབ་འགྲོ་བའི་གྱི་ན་ཚ་ཅིག་ལ་གོ་གི་ཡོད་རེད་བ་ལ་དེ་འདྲའི་སོང་ཙང་དེ་འདྲའི་གྱི་གཉན་རིམས་གྱི་ལེའུ་བཅོ་བརྒྱད་འདུག་ཟེར་ད་ད་མན་ངག་ལྷན་ཐབས་ནང་ལོགས་ལ་གསུངས་ཡོད་རེད། ཨ་ནི་དེ་འདྲ་སོང་ཙང་ད་ལྟའི་གྱི་ད་ཏོག་དབྱིབས་ཟེར་དངོས་སུ་ཚིག་དེ་མ་གསལ་བ་ཡིན་ནའི་གྱི་ང་ཚོ་གསོ་བ་རིག་པའི་རྒྱུན་འཛིན་སྨན་པ་ཚང་མས་གྱི་ད་ལྟའི་གྱི། གཉན་རིམས། ག་རེ་ཟེར་ཏོག་དབྱིབས་ནད་ཟེར་ནའི་རེད་ནད་ཡམས་ཟེར་ནའི་རེད་གང་ལྟར་ནད་གཞི་དེ་ད་ལྟ་གཉན་རིམས་ཀྱི་ཁོངས་སུ་གཏོགས་པའི་ན་ཚ་ཅིག་ལ་ངོས་འཛིན་ཞུས་དང་ཞུ་བཞིན་པ་རེད། ཨ་ནི་དེ་ཡང་གཉན་རིམས་དེ་ཨ་ནི་གཅིག་གི་བབས་སའི་གི་ནད་ད་བབས་ས་ཟེར་ན་གཟུགས་པོའི་ནང་ལོགས་ལ་ག་བ་ལ་ཞུགས་ཀྱི་ཡོད་མེད་གཉན་སྲིན་དེ་ག་བ་ལ་བབས་ཀྱི་ཡོད་མེད་མགོ་ལ་བབས་ཀྱི་འདུག་ད། དོན་སྣོད་ག་བ་ལ་བབས་ཀྱི་ཡོད་མེད་དེ་ལ་དཔགས་པའི་གི་ད། ནད་རྟགས་གཅིག་སྟོན་པ་ཞེས་གསུངས་ཀྱི་དེ་ལ་དཔགས་པའི་གི་ད་སྨན་བཅོས་གནང་དང་གནང་བཞིན་པ་དེ་འདྲའི་ཅིག་རེད། དེ་འདྲ་སོང་ཙང་ད་ལྟ་ཏོག་དབྱིབས་ཀྱི་ན་ཚ་འདི་ད་གཉན་སྲིན་ག་རེ་ཟེར་གཉན་རིམས་ཀྱི་ནད་གཞི་གི་ཁོངས་སུ་གཏོགས་པའི་གི་ད་ནད་གཞི་ཅིག་ཆགས་ཀྱི་ཡོད་རེད། ནད་གཞི་ག་རེ་ཡིན་ནའི་གི་ད་ཁོངས་སུ་རྒྱུ་རྐྱེན་གྱི་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་ཡོད་ཙང་ད་ལྟ་གཉན་རིམས་གསུངས་ཡ་དེ་ད་ལྟ་རྒྱུད་ནང་ལོགས་ལ་ག་རེ་གསུངས་ཡོད་རེད་ཟེར་ན། གཉན་རིམས་བྱུང་དགོས་པའི་གི་ད་རྒྱུ་མཚན་ཞུ་དགོས་ར་ད་རྒྱུ་རྐྱེན་ཞུ་དགོས་ར་དེ་ག་རེ་རེད་ཅེས་གསུངས་ཡོད་རེད་ཟེར་ན། ཨ་ནི་ད་སྙིགས་མའི་དུས་ཚོད་ཟེར་བ་སྙིགས་མའི་དུས་ཚོད་ཟེར་དུས་ད་དུས་ཚོད་སྡུག་ཅག་ད་དུས་ཚོད་སྡུག་ཅག་ཟེར་དུས་ད་ང་ཚོ་མི་ཚོ་གི་ད་བསོད་ནམས་ཉམས་ཡག་དང་དེ་ག་ནང་བཞིན་མཐུ་ཉམས་ཡག་ལ་སོགས་པ་ད་དེ་ཉམས་དགོས་པའི་རྒྱུ་མཚན་དེ་ཨ་ནི་ག་རེ་གསུངས་ཡོད་རེད་ཟེར་ན་ཨ་ནི་ང་ཚོ་འཇིག་རྟེན་འདིའི་ནང་ལོགས་ད་གནས་བཞིན་པའི་གི་ད་མི་ཚོས་ཨ་ནི་ཁྲིམས་ལ། ག་རེ་ཡིན་ནའི་སོ་སོའི་གི་ལས་ཀ་བྱེད་དུས་ཡིན་ནའི་རེད་ག་རེ་ཡིན་ནའི་རེད་ཁྲིམས་ལ་མ་བསྡད་པ་དང་དེ་ག་ནང་བཞིན་ཨ་ནི་གང་བྱུང་མང་བྱུང་ཟ་བསྡད་ཡ་དང་དེ་ག་ནང་བཞིན་གྱི་ད་སོ་སོའི་མ་ཤེས་པའི་ཐོག་ནས་བག་མེད་ཀྱི་གནས་ལ་དེ་འདྲས་བྱས་ནས་བྱས་ཨ་ནི་ལྷ་དང་ཀླུ་ལ་ཨ་ནི་གནོད་པའི་གི་ལས་བྱེད་ཡ་དང་སོགས་པ་དེ་ག་ནང་བཞིན་གྱི་ཨ་ནི་ཕན་ཚུན་དམ་ཚིག་ཉམས་ཡ་དང་དམ་ཚིག་ནང་ལོགས་ལ་ད་ག་རེ་ནས་གྲོགས་པོ་ནང་ལོགས་ཡོང་ཆོག་གི་རེད་ཕ་མ་དང་བུ་ཕྲུག་བར་ཡོང་ཆོག་གི་རེད་དགེ་རྒན་དང་སློབ་མའི་བར་ཡོང་ཆོག་གི་རེད་ཨ་ནི་དམིགས་བསལ་གྱི་ལ་ནས་རེད་ལྷག་པར་དུ་ཨ་ནི་བླ་མའི་གི་བཀའ་བཅག་ཡ་ལ་སོགས་པ་ད་དེ་འདྲའི་གི་ང་ཚོ་གི་མི་དགེ་བའི་ལས་ཟེར་བ་ལ་ད་མི་དགེ་བའི་ལས་བྱ་སྤྱོད་མང་པོ་ཅིག་ད་མི་ཚོས་བྱེད་ཡོང་དུས་ཨ་ནི་ང་ཚོ་གི་ད་དངོས་སུ་མ་མཐོང་ནའི་ང་རང་ཚོ་ལ་ད་སྲུང་མ་མང་པོ་ཡོད་རེད་བ་ལ་སྲུང་མ་དང་མ་མོ་མཁའ་འགྲོ་ལ་སོགས་པ་བར་སྣང་ཁ་ལ་ད་བཞུགས་ཡོད་རེད་ཟེར་ད་དེ་འདྲའི་ང་ཚོ། དངོས་སུ་མ་མཐོང་ནས་ཡོད་པ་གཅིག་ལ་ནག་ཁོ་རང་ཚོ་ནམ་རྒྱུན་ང་རང་ཚོར་ལྟ་རྟོག་གི་རོགས་གནང་གི་ཡོད་རེད་དེ་ད་དེ་འདྲའི་གི་མིའི་གི་བྱ་སྤྱོད་ངན་པ་དེ་ཚོ་བྱེད་ཡོད་དུས་ཨ་ནི་ཁོ་རང་ཚོ་ད་ང་ཚོ་ཁ་ཁ་སྐད་དུ་ཞུ་བ་ཡིན་ན་ཁོང་ཁྲོ་ཟ་ཡས་བྱུང་ར་ཁོང་ཁྲོ་ཟ་བྱས་ཨ་ནི་གཅིག་གི་ང་ཚོ་གི་བྱེད་བྱེད་བྱེད་བྱེད་སྟངས་དེ་ཚོ་ལ་གཅིག་བློ་མ་འཇུག་པ་དང་དེ་འདྲའི་གི་རྐྱེན་གྱིས་ད་ཁྲོ་བའི་རྣམ་འགྱུར་རོ་ལ་གྱུར་བ་ཁྲོ་བའི་རྣམ་འགྱུར་ཅིག་བྱུང་བྱས་ནས། ནི། མ་མོ་དེ་ཚོའི་ཁ་ནས་མར་དུག་རླངས་དེ་འདྲས་མར་བཏང་བྱས་ནས་དེའི་གི་དུག་རླངས་དེ་ནི། ང་ཚོ་གི་ད། དབང་པོའི་སྒོ་ནས་ཡར་ད་འཛུལ་བྱས་ནས་གཟུགས་པོའི་ནང་ལ་ན་ཚ། ནི་གཉན་གྱི་ན་ཚ་དང་སྣ་ཚོགས་པ་ཅིག་བྱུང་གི་རེད་ཟེར་བ། ནི། ནི་སྐབས་དེ་དུས་ནི་ན་ཚ་དེ་ཡང་ཅིག་ད་ག་རེ་ཟེར་གི་རེད་སྐབས་དུ་དུས་ཚོད་ལ་ངོས་འཛིན་བྱེད་མ་ཐུབ་པ་དང་སྨན་བཅོས་དུས་ཐོག་བྱེད་མ་ཐུབ་པ་དང་ད་དེ་འདྲས་ཀྱི་བཟློག་ཏུ་མེད་པའི་དཀའ་ངལ་མང་པོ་ཅིག་འཕྲད་ཀྱི་རེད་དེ་འདྲ་གསུངས་གནང་ཡོད་རེད་དེ་དེ་ག་ད་དུང་སྡུག་ཏུ་འགྲོ་བ་ཡིན་ན་ཨ་ནི་གཉན་ནད་ནག་པོ་ཟེར་ད་འཛམ་གླིང་གི་ད་བརྒྱ་ཆ་ག་ཚོད་རེད་བཞི་ཆ་གཅིག་ཟེར་དུས་ད one fourth དེ་འདྲས་ཀྱིས་ད་འཛམ་གླིང་སྟོང་འགྲོ་གི་རེད་གསུང་ཡས་ཀྱི་ད་དེ་འདྲས་ཀྱི་གཉན་རིམས་འདི་ཀྱི་བྱུང་དགོས་པའི་ཀྱི་ད་རྒྱུ་མཚན་དེ་འདྲས་ཀྱིས་གསུངས་ཡོད་རེད་ཨ་ནི་དེ་འདྲས་གསུངས་ཙང་ད་ང་ཚོས་ད་ལྟའི་ཀྱི་ད། ཏོག་དབྱིབས་ཀྱི་ན་ཚ་དེ་དག་གཉན་སྲིན་དེའི་འབྱུང་ཁུངས་དང་ག་འདྲ་ཡིན་ནའི་ང་ད་ལྟའི་ཆ་ལ་ཅིག་ཞུ་བའི་ལས་ཁག་པོ་ཏོ་ཆགས་ཀྱི་འདུག་ད་དེ་འདྲའི་སོང་ཙང་ང་ཚོ་གསོ་བ་རིག་པའི་གཞུང་ནང་ལོགས་གི་ད་དགོངས་པ་དེ་རང་གི་ཐོག་ནས་ད་ང་ཚོ་ད་ལྟའི་གི་ཆ་ལ་ཡིན་ནའི་རེད་འདས་པའི་ཆ་ནས་རེད་མ་འོངས་པའི་ཆ་ནས་ད་ནད་ཡམས་ག་འདྲའི་ཅིག་འབྱུང་པ་ཡིན་ནའི་གི་ནད་ཡམས་དེ་དག་ང་ཚོ་གསོ་བ་རིག་པའི་མན་ངག་ལྷན་ཐབས་ནང་ལ་གསུངས་བསྡད་པའི་གི་གཉན་རིམས་ཀྱི། བཅོ་བརྒྱད་ནང་གི་ཁོངས་སུ་གཏོགས་པའི་གྱི་ན་ཚ་ཅིག་ལ་ངོས་འཛིན་ཞུ་གི་ཡོད་རེད། ཨ་ནི་དེ་ལ་བབ་པའི་གྱི་ད་གོང་དུ་ཞུས་པ་ནང་བཞིན་གྱི་གཉན་རིམས་དེ་ག་བ་ལ་བབ་པ་དེ་ལ་ཨ་ནི་དེ་ད་བབ་པའི་གྱི་ནད་རྟགས་གཞིར་བཟུང་སྨན་བཅོས་གནང་དང་གནང་བཞིན་པའང་དེ་འདྲ་ཅིག་རེད་དེ་འདྲ་སོང་ཙང་ད་ད་ལྟ་ཏོག་དབྱིབས་གྱི་ན་ཚ་དེ་ད་ལྟ་གསོ་བ་རིག་པའི་ནང་ལ་གསལ་ཡོད་རེད་ཡོད་མ་རེད་གསུང་ཡས་འདི་ད་ཏོག་དབྱིབས་གྱི་ན་ཚ་ཟེར་དམིགས་བསལ་གྱི་ཐ་སྙད་འདི་རང་དུ་གསལ་མེད་ནའི་ཀྱི་གང་ལྟར་གཉན་རིམས་གྱི་ཁོངས་སུ་གཏོགས་པའི་གྱི་ན་ཚ་ཅིག་ཡིན་དུས་ཨ་ནི་ང་ཚོ་གསོ་བ་རིག་པའི་ནང་ལོགས་ལ་ད་གསུངས་ཡོད་རེད་ཟེར་ཞུ་གི་ཡོད། ཨ་ནི་སྤྱིར་བཏང་ན་ཚ་མང་པོ་ཅིག་ད་སྦས་པའི་ཚུལ་དུ་མང་པོ་ཅིག་གསུངས་གནང་གི་ཡོད་རེད་ད་དེ་ལ་ང་ཚོ་གི་རིག་པས་དཔྱད་ནས་མང་པོ་ཅིག་གནང་དགོས་ཡས་ཅིག་ཆགས་ཀྱི་ཡོད་རེད། ད་དེ་འདྲས་སོང་ཙང་ཨ་ནི་ཏོག་དབྱིབས་ཀྱི་ན་ཚ་དེ་གསོ་བ་རིག་པའི་ནང་ལོགས་ལ་ཡོད་མ་རེད་ཟེར་ཞུ་ཡས་ཡོད་མ་རེད་ད་དེ་གཉན་རིམས་ཀྱི་ཁོངས་སུ་རང་གི་ནད་གཞི་ཅིག་ལ་ངོས་འཛིན་གནང་དང་གནང་བཞིན་པ་ཅིག་རེད་ཞུ་ཡས་ཡིན། བོད་སྨན་གྱིས་ནད་འབུ་མེད་པ་བཟོ་གི་ཡོད་ན་ཡང་ན

སྟོབས་ཆེ་ཤོས་དེ་མར་བཅག་དགོས་རེད་གསུང་ཡས་རེད་ད་གཙོ་ཆེ་ཤོས་དེ་ད། སྟོབས་དེ་ག་རེ་བཅག་དགོས་རེད་གཉན་ཁ་དེ་བཅག་དགོས་ཀྱི་ཡོད་རེད་པ་ལགས་གཉན་ཁ་དེ་བཅག་ཡས་ལ། ཨ་ནི་གཉན་ཁ་བྱེད་མཁན་གྱི་ད་ནད་འབུ་ཡོད་རེད་པ་ལགས་ནད་འབུ་དེ་ནུས་པ་མེད་པ་བཟོ་ཐུབ་ཡས་ཀྱི་ཨོ་དེ་འབད་བརྩོན་ཞུ་གི་ཡོད་རེད། དེ་འདྲ་སོང་ཙང་ད་ད། ང་ཚོ་བོད་སྨན་གྱི་སྨན་བཅོས་བྱེད་པའི་བརྒྱུད་རིམ་ནང་ལོགས་ལ་ད་ཕན་བསྡད་ཡག་དེ་ག་རེ་བྱས་ནས་ཕན་གྱི་ཡོད་རེད་ཟེར་ན་ད་ནད་འབུ་དེ་ལ་ནུས་མེད་བཟོས་ཡོང་དུས་རང་བཞིན་གྱིས་ད་གཟུགས་པོའི་ནང་ལོགས་ལ་གཉན་ཁ་མར་ཆག་འགྲོ་ཡག་དེ་ག་ནང་བཞིན་ཨ་ནི་གཟུགས་པོ་ཡར་གསོ་འགྲོ་ཡག་ཅིག་ཡོང་གི་ཡོད་རེད་དེ་འདྲའི་སོང་ཙང་ཨ་ནི་ནད་འབུ་མེད་པར་ད་ད་ད་ག་རེ་ཟེར་དགོས་རེད། བོད་སྨན་གྱིས་ནད་འབུ་མེད་པ་བཟོ་གི་ཡོད་ཟེར་ཁྱབ་བསྒྲགས་གནང་ཡག་གི་དེ་འདྲའི་ད་ག་མ་རེད་ཡིན་ནའི་གི་གཅིག་གང་ལྟར་སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་ཨ་ནི་བོད་སྨན་གྱི་ད་སྨན་བཅོས་ནང་ལོགས་ལ་ནད་འབུ་སྲིན་སྲིན་གྱི་སྟོབས་དེ་མར་བཅག་ཡག་རེད་བ་ཨ་སྲིན་གྱི་ནུས་པ་བཅོས་ར་ནུས་པ་མེད་པ་བཟོ་བའི་གཅིག་གཅིག་གཙོ་བོ་གཅིག་ཆགས་ཀྱི་དམིགས་ཡུལ་གཙོ་བོ་གཅིག་ཆགས་ཀྱི་ཡོད་ད་ད་སྨན་བཅོས་ཀྱི་ཏོག་དབྱིབས་ཀྱི་ན་ཚ་ཡིན་ནའི་རིམས་ཀྱི་ན་ཚའི་ཀྱི་སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་ཨ་ནི། དེ་ག་ནང་བཞིན་ད་ང་ཚོའི་སྨན་གཞུང་ནང་ལོགས་ཀྱི་གཉན་རིམས་ཀྱི་སྨན་བཅོས་ཀྱི་རིམ་པ་ནང་ལོགས་ལ་མང་པོ་གསུངས་ཡོད་རེད་ད། དང་པོའི་དུས་ཚོད་ལ་ཨ་ནི་མར་གཉན་ཁ་བཅག་ཡག་གཉན་ཁ་བཅག་ཡག་ཟེར་དུས་ད་ནད་འབུ་གཉན་སྲིན་གྱི་སྟོབས་མེད་པ་བཟོ་ཡག་དེ་གཅིག་རེད། ཨ་དེ་ནས་གཉན་ཁ་བཅག་སོང་ན་ཨ་ནི་དེ་ནས་ག་ལེ་ག་ལེ་ཨ་ནི། རང་བཞིན་གྱི་གཟུགས་པོའི་སྟོབས། ཟུངས་ཟད་བསྡད་ཡོད་རེད། ནད་གཞིའི་གཟུགས་པོའི་ནང་ལོགས་གཉན་ཁ་མང་པོ་ཅིག་བྱུང་བསྡད་དུས་རང་བཞིན་གྱིས་གཟུགས་པོའི་ཟུངས་སྟོབས་ཉམས་འགྲོ་གི་ཡོད་ཙང་ཨ་ནེ་དེ་ནས་མ་ཨ་ནེ་ཉི་མ་བདུན་གཞུག་གུ་ལ་དེ་ནས་ཨ་ནེ་གཅིག་གིས་སྨན་བཅོས་ཚ་བ་བཅག་ཚར་བའི་གཞུག་གུ་ལ་ཨ་ནེ་དེ་ནས་ག་ལེ་ག་ལེ་ཨ་ནེ་ཟུངས་གསོ་དགོས་ཡག་གི་སྨན་བཅོས་བརྒྱུད་རིམ་ཅིག་གསུང་གི་ཡོད་རེད་རོ་དེ་འདྲ་སོང་ཙང་གསོ་བ་རིག་པའི་གི་སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་ད་ཐུན་མོང་མ་ཡིན་པ་ཟེར་དགོས་རེད་ཐུན་མོང་མ་ཡིན་པའི་གི་སྨན་བཅོས་དེ། ག་རེ་ཆགས་ཀྱི་འདུག་ཟེར་ན། ནད་གཞི་འདི། བྱེ་བྲག་ནད་གཞི་འདི་ཀྱི་སྟོབས་འདི་མར་བཅག་ཡས་མཉམ་པོ་མཉམ་པོ་ལ། ཨ་ནི་གཞན་པ་གི་ཟུངས་སྟོབས་འདི་མ་ཉམས་པའི་གི་འབད་བརྩོན་བྱས་འདི་ང་ཚོ་ཡི་ད་ཐུན་མོང་མ་ཡིན་པའི་གི་གསོ་རིག་པའི་ཐུན་མོང་མ་ཡིན་པའི་གི་ད་སྨན་བཅོས་བརྒྱུད་རིམ་ཅིག་ཆགས་ཀྱི་ཡོད་རེད། ད་ལྟ་ཏོག་དབྱིབས།

འགྲོ་བསྡད་ཡོད་རུང་ང་ཚོ་གསོ་རིག་པའི་གི་ད་སྨན་བཅོས་ཀྱི་ཐབས་ལམ་ཟེར་དགོས་རེད་ད་འདི་མེད་དུ་མི་རུང་བའི་ཐབས་ལམ་ཅིག་ཆགས་བསྡད་ཡོད་རེད་དེ་འདྲ་སོང་ཙང་བོད་སྨན་གྱི་ད་ད་ལྟའི་ཀྱི་སྐབས་སུ་བབས་པའི་ཀྱི་ཏོག་དབྱིབས་ཀྱི་ནད་འབུ་འདི་ནུས་མེད་བཟོ་ཐུབ་ཀྱི་ཡོད་རེད་ཟེར་ན་ད་ལབ་མ་ཆོག་པ་ད་གང་ཡང་མི་འདུག་ཤ་ག་ལ་ན་ད་ལྟའི་ཀྱི་ད་ང་ཚོ་སྨན་བཅོས་ཀྱི་སྨན་པ་མང་པོ་ཅིག་གི་སྨན་བཅོས་གནང་བསྡད་དུས་མང་པོ་ཅིག་དྲག་སྐྱེད་ཡོང་བསྡད་ཡོད་ཙང་ད་དྲག་སྐྱེད་ཡོང་དུས་ད་གང་ཅིའི་ནད་འབུ་འདི་ནུས་མེད་བཟོ་གི་ཡོད་པ་ཅིག་ལ། ངོས་འཛིན་ཞུ་དགོས་བྱེད་ཀྱི་རེད་བ་ད་དེ་འདྲའི་སོང་ཙང་ནད་འབུ་ནུས་མེད་བཟོ་ཡག་ཙམ་མ་རེད་ཨ་འདི་མཉམ་པོ་ཟུངས་སྟོབས་ལུས་སྟོབས་ཉམས་པ་གསོ་ཡག་ད་དེ་གཉིས་སྨན་བཅོས་ཀྱི་ཐོག་ནས་ཟུང་དུ་ཡོད་རེད་བ་ཨ་དེ་འདྲའི་སོང་ཙང་བོད་སྨན་གྱིས་ད་གཉིས་ཆ་ལ་ཨ་ནི་མཉམ་རུབ་ཀྱི་ཐོག་ནས་ཟུང་དུ་འགྲོ་འཇུག་པའི་ཐོག་ནས་སྨན་བཅོས་གནང་དང་གནང་བཞིན་པ་ཅིག་ཆགས་ཀྱི་ཡོད་རེད་ཞུ་ཨེ། སྤྱིར་བཏང་སྨན་པ་ལགས་རྣམ་པ་ཚོས་ཀྱིས་བརྟག་དཔྱད་གནང་དུས་བྱས་ནས་རྩ་བརྟག་དང་ཆབ་བརྟག་ཨ་ནི་དེ་འདྲའི་བརྟག་དཔྱད་གནང་གི་ཡོད་རེད་ཨ་ནི་འདི་གི་རྩ་བརྟག་དང་ཆབ་བརྟག་གཉིས་ཀྱི་ཁྱད་པར་ག་རེ་ཡོད་ན་ཨ་ནི་གང་དེ་གཉན་སྲིན་ངོ་སྤྲོད་ལ་ཕན་པ་ཡོད་ན། རྩ་བརྟག་ཐབས་དང་ཆུ་བརྟག་ཐབས་དེ་ཁྱད་པར་གསུང་ཡས་བྱོ་ར་ད་གང་ལྟར་འདི་གཉིས་ད་ལྟ་གསོ་བ་རིག་པའི་གི་ནང་ལོགས་ལ་ང་ཚོ་བརྟག་ཐབས་ཀྱི་ནང་ལོགས་ལ་ནད་པ་ནད་གཞི་ངོས་འཛིན་ཞུ་བའི་གི་ཐབས་ཤེས་ཅིག་རེད་དེ་གཉིས་ཉིད། ཕྱི་ལུགས་ཀྱི་ད་ལྟ་གློག་པར་རྒྱག་ཡས་དང་ཁྲག་བརྟག་དཔྱད་དང་ཡང་དག་དེ་འདྲའི་གི་ཐོག་ནས་ནད་གཞི་ངོས་འཛིན་ཞུ་གི་ཡོད་རེད། དེའི་ནང་བཞིན་ད་ལྟ་བོད་སྨན་ཐོག་ནས་ད་ལྟ་ང་ཚོ་བརྟག་ཐབས་རིམ་པ་གསུམ་ཅིག་འགྲོ་དགོས་ཀྱི་ཡོད་རེད་ལྟ་བ་དང་རེག་པ་དང་དྲི་བ་ཟེར་བ། ལྟ་རེག་དྲི་གསུམ་གྱི་ཐོག་ནས་འགྲོ་དགོས་ཀྱི་ཡོད་རེད་ཨ་ནི་ལྟ་བ་ཟེར་ཏེ་མིག་གི།

དེ་ནས་གསུམ་པ་སྟེ་དྲི་བ་དྲིས་ལན་དང་ཕར་ཚུར་སྨན་པ་དང་ནད་པའི་བར་ལ་ཕར་ཚུར་དྲི་བ་དྲིས་ལན་གྱི་ཐོག་ནས་ནད་རྟགས་ངོས་འཛིན་བྱས་བྱས་དེ་འདྲའི་གི་ཐོག་ནས་ད་བརྟག་ཐབས་རིམ་པ་གསུམ་འདི་གལ་ཆེན་པོ་ཆགས་ཀྱི་ཡོད་རེད་སྤྱིར་བཏང་ང་ཚོ་ནད་གཞི་ག་རེ་ངོས་འཛིན་ཞུས་པ་ཡིན་ནའི་རང་ལ་ཡིན་ནའི་ཡིན་ད་ད་ལྟའི་གི་གནས་སྐབས་ཏོག་དབྱིབས་ཀྱི་ན་ཚ་འདིའི་སྐབས་དུས་ད་ནད་ཡམས་ཅིག་ཡིན་པའི་ཆ་ནས་ན་ཚ་འདི་ཁྱབ་གདལ་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་པའི་གི་ཆ་ནས་ད་ལྟ་སྨན་པ་དང་ནད་པའི་བར་ལ་ད་རྒྱང་ཐག་རིང་པོ་ཅིག་བསྡད་དགོས་པའི་གི་དེ་འདྲའི་གནས་སྟངས་ཅིག་ཆགས་ཡོང་དུས་དང་ད་ལྟ་བརྟག་ཐབས་རིམ་པ་གསུམ་པོ་གསུམ་ཆར་འགྲོ་མ་ཐུབ་པའི་གི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད་ད་མང་ཆེ་ཆེ་དྲི་བ་གི་ཐོག་ནས་ཕར་ཚུར་ནད་པ་ལ་དྲི་བ་དྲིས་པའི་ཐོག་ནས་ད་བརྟག་དཔྱད་ནད་རྟགས་དྲིས་བྱས་དེ་ལ་བབས་པའི་གི་སྨན་བཅོས་བྱས་འགྲོ་སྡོད་ཀྱི་ཡོད་རེད་ལགས། ད་ཡིན་ནའི་སྐབས་སུ་བབས་པའི་སྐབས་རེ་སྐབས་རེ་གནས་སྟངས་ཀྱི་ཆ་ནས་ཡང་གསུམ་ཆར་འགྲོ་མ་ཐུབ་པའི་དེ་འདྲས་ཡོང་གི་ཡོད་རེད་གང་ལྟར། ནི་དེ་གའི་གསུམ་ཆར་དེ་བརྟག་ཐབས་རིམ་པ་ཅིག་ཆགས་ཀྱི་ཡོད་རེད་ད་ད་ད། རྒན་ལགས་གསུང་ཡས་བྱོ་ར་དེ་ཁྱད་པར།

ནད་པ་འདི་ད་ཕལ་སྐད་ཞུ་བ་ཡིན་ནད་པ་འདི་གྲོངས་ས་རེད་གྲོངས་ས་མ་རེད་འཚོ་ས་རེད་འཚོ་ས་མ་རེད་ཀྱི་འདི་ཀྱི་གནས་སྟངས་འདི་རྩ་གི་ཐོག་ནས་ཡག་ག་ཆགས་ཀྱི་ཡོད་རེད་ད་ག་ནང་བཞིན་གྱི་ད་ལྟ་ནད་པའི་ནད་གཞི་བྱོ་ར་ན་ཚ་འདི་ད་མང་པོ་ཞིག་བྱོ་ར་ན་ཚ་དབྱེ་བ་གང་ཅི་ཆ་ཚང་མཇུག་མ་སྡོམ་ཡོང་དུས་ན་ཚ་འདི་ཚ་བའི་ན་ཚ་དང་གྲང་བའི་ན་ཚ་ཟེར་སྡོམ་ཅིག་རྒྱག་གི་ཡོད་རེད་དེ་འདྲ་སོང་ཙང་དེ་ནད་གཞི་གྱི་ཚ་གྲང་དབྱེ་བ་དེ་ནི་ཆུ་ལ་བརྟེན་ནས་གསལ་བ་ཧ་གོ་གི་རེད་ཟེར་ཡས་ཅིག་གསུངས་ཡོད་རེད་ད་ག་ནང་བཞིན་གྱི་ད་ལྟ།

ཐོག་ནས་སྲིན་གྱི་རྩ་ག་འདྲས་ཡོད་མེད་དེ་འདྲས་ཀྱི་འགྲེལ་བཤད་ཅིག་བསྐྱོན་གནང་ཡོད་རེད་ད་ག་ནང་བཞིན་ཆུ་གི་འགྲེལ་བཤད་ཅིག་བསྐྱོན་གནང་ཡོད་རེད་དེ་འདྲའི་ད་གཉིས་ཆར་ཅིག་བརྟག་དགོས་ཀྱི་ཡོད་རེད་ད་ཡིན་ནའི་གི་གཉན་སྲིན་གྱི་ད་ལྟ་གཉན་རིམས་འདྲ་བོ་ཆགས་པ་ཡིན་ན་ན་ཚ་དེ་ད་གཉན་ཁ་དང་ཚ་བ་དང་ཤུགས་ཆེན་པོ་ཅིག་ནད་རྟགས་ཡོང་གི་ཡོད་པ་ཅིག་ཁྱབ་དུས་ད་ཚ་གྲང་དང་པོ་ཉིད་ལ་ནད་པ་དེ་ལ་ཚ་བ་འདུག་མི་འདུག་ལྟ་ཡས་དེ་ད་ཆུ་ལ་མཐོང་བ་གསལ་བ་ཧ་གོ་གི་ཡོད་ཙང་ཨ་ནི་ཆུའི་ཐོག་ནས་ལྟ་ཡས་དེ

གོ་དོན་རྟོགས་དགོས་ཡས་གཅིག་ཆགས་ཀྱི་ཡོད་རེད་དེ་ག་ནང་བཞིན་ད་ལྟ་ཆུ་རྟགས་འདྲ་བོ་ཡིན་ན་གཅིན་པ་འདྲ་བོ་ཡིན་ན་ཨ་ནི་མར་ནག་ཨ་ནི་མར་ནག་རིམས་ལ་ཨ་ནི་མཁྲིས་པ་རྒྱས་དེ་འདྲས་གསུངས་ཡོད་རེད་ད་མར་ནག་ཟེར་དུས་ད་ཆ་ཆབ་རྟགས་གི་མདོག་དེ་ཅིག་སྣུམ་ནག་ཟེར་བ་སྣུམ་ནག་པོ་འདྲ་བོ་དེ་འདྲས་ཡོད་པ་ཨ་ནི་དེ་ག་ནང་བཞིན་གྱི་ད་ལྦུ་བ་བརྟན་པོ་མེད་པ་དང་ད་དེ་འདྲས་ཀྱི་ཡོད་ན་ཨ་ནི་རིམས་ཀྱི་ན་ཚ་ཅིག་ཡིན་པའི་གི་ཁྱབ་བདག་གིས་འདི་འདྲས་གསུངས་ཡོད་རེད་ད་དེ་ཚོ་མང་ཆེ་ཅིག་ད་སྨན་པ་ད་སོ་སོ་གིས་རྒྱུན་དུ་ནས་ཉམས་མྱོང་ཤུགས་ཆེན་པོ་ཡོད་པ་དང་དེ་ག་ནང་བཞིན་གྱི་ནད་གཞི་དེ་འདྲའི་སྒང་ལ་ད་རྒྱུན་དུ་ནས་ད་མང་པོ་ཅིག་གོམས་འདྲིས་དང་བརྟག་དཔྱད་མང་པོ་ཅིག་རིམ་པ་གནང་བའི་ཐོག་ནས་ད་ཉམས་མྱོང་མང་པོ་ཅིག་བསགས་པའི་ཐོག་ནས་ནད་གཞི་རྟོགས་ཐུབ་པའི་ཅིག་ཆགས་གོ་རེད་ད་ང་ཚོ་འགྲོ་བས་ན་ད།

འདི་ལ་བབས་པའི་གི་ནད་རྟགས་གསུངས་ཡོད་པ་ནང་བཞིན་གྱི་དེ་ཚོ་ནད་རྟགས་ཡོད་མེད་དེ་ཚོ་དྲི་བ་དྲིས་པའི་ཐོག་ནས་གང་ལྟར་ཅིག་གཡུག་ཐབས་སྡོམ་གཅིག་རྒྱབ་བྱས་ད་ནད་གཞི་ངོས་འཛིན་ཅིག་ཞུ་དགོས་གོ་རེད་ལ། གཞན་པ་ད་ལྟ་ཕྱི་ལུགས་ནང་བཞིན་གྱི་ལམ་སང་ཅིག་ཕྲ་སྲིན་ནང་ལྟ་བ་དང positive རེད་ཤག negative གསུངས་ཐུབ་པའི་གི་འདི་འདྲས་ཀྱི་ད་ལམ་སང་ང་ཚོ་གསོ་བ་རིག་པའི་ཐོག་ནས་འདི་འདྲས་ཀྱི་ལས་སླ་པོ་ཅིག་ཡོད་མ་རེད་ད་འདི་ཁོ། རིམ་པ་མང་པོ་ཅིག་འགྲོ་དགོས་ཡ་རོ་ཨ་རྩའི་གི་མཚན་ཉིད་ལྟ་དགོས་ཡ་རྩའི་གི་མཚན་ཉིད་དེ་ཕར་ཚུར་ད་སྦྱར་དགོས་གོ་རེད་དེ་ག་ནང་བཞིན་ཆུའི་གི་མཚན་ཉིད་ལྟ་དགོས་གོ་རེད་ཆུའི་གི་མཚན་ཉིད་དེ་སྐབས་སུ་ནད་པའི་སྒང་ལ་སྦྱར་དགོས་གོ་རེད་རོ་ཨ་ནི་དེ་ག་ནང་བཞིན་གྱི་ད་དྲི་བའི་གི་ཐོག་ནས་ཨོ་དེ་འདྲའི་ཅིག་ཐོག་ནས་ད་བརྒྱུད་རིམ་མང་པོ་ཅིག་གི་ཐོག་ནས་ནད་གཞི་ངོས་འཛིན་ཡས་ཅིག་བྱ་དགོས་ད་ད་ལྟའི་གི་དུས་ཚོད་ལ་ཏོག་དབྱིབས་འདྲ་བོ་ཆ་བཞག་པ་ཡིན་ན་ད་མང་ཆེ་ང་ཚོ་དྲི་བའི་གི་ཐོག་ནས་རང་ད་དེ་ཞུ་བསྡད་གོ་རེད་ད་དེ་ཚོ་ཅིག་གི་ནད་རྟགས་རང་གི་ཐོག་ནས་ངོས་འཛིན་ཞུ་བསྡད་ཡས་ཅིག་ཡོང་གོ་རེད། ད་ན་ཚ་ཡོང་ཡོངས་གྲགས་ཀྱི་ནད་གཞི་ཅིག་ཆགས་བསྡད་ཡོད་དུས་དེ་ལ་ཡོངས་གྲགས་ཀྱི་ནད་རྟགས་ཅིག་ཡོང་བསྡད་དུས་དེ་ལ་ནད་རྟགས་དེ་རང་ལ་བབས་པའི་གི་ད་ང་ཚོ་སྨན་བཅོས་ཅིག་འགྲོ་བསྡད་ཀྱི་ཡོད་རེད་ད་དེ་འདྲའི་སོང་ཙང་ཅིག་ལམ་སང་ཅིག་བརྟག་དཔྱད་གསོ་བ་རིག་པའི་ཐོག་ནས་ངོས་འཛིན་ཞུ་ཡས་ལ་ལམ་སང་ཅིག་ད་ཁག་པོ་ཡིན་ནའི་གི་གང་ལྟར་ད་ཉམས་མྱོང་ཅན་གྱི་སྨན་པ་དང་དེ་ག་ནང་བཞིན་གྱི་ད་ཅིག་གི་ལག་ལེན་དངོས་སུ་སྒང་ལ་ཤུགས་ཆེན་པོ་ཞུགས་བསྡད་མཁན་ཡིན་ན་དངོས་གནས་ཅིག་གི་ངོས་འཛིན་ཞུ་མ་ཐུབ་ཡས་ཅིག་མེད་པ་འདྲ་བོ་དེ་འདྲའི་ཅིག་རེད་གསུངས་གི་འདུག། ཕྱི་ལུགས་སྨན་གྱི་ཏོག་དབྱིབས་ནད་ལ་སྔོན་འགོག་ཁབ་ཡོད་པ་ནང་བཞིན་ང་རང་ཚོ་གསོ་བ་རིག་པའི་ནང་ལ་ནད་དུག་དེ་ལ་སྔོན་འགོག་གི་སྨན་དེ་འདྲས་བཏང་ཡས་ཡོད་ན། དྲི་བ་འདི་དཔེ་གལ་ཆེན་པོ་འདུག་གནད་འགག་འདྲ་བོ་ཅིག་རེད་ཤག་སྤྱིར་བཏང་ད་ཕྱི་ལུགས་ཀྱི་སྨན་གྱི་ཐོག་ནས་ད་སྐབས་སུ་བབས་པའི་ར་སྐབས་ཐོག་སྐབས་ཐོག་ལ་ད་གཉན་སྲིན་འདྲ་བོ་ཅིག་གི་ད virus ར་དེ་འདྲས་ཀྱི་ད་ན་ཚ་གཅིག་བྱུང་སོང་ན་ཨ་ནི་སྐབས་ཐོག་སྐབས་ཐོག་འདི་ལ་བབས་པའི་གི་སྐབས་ཐོག་སྐབས་ཐོག་ད་སྔོན་འགོག་སྨན་བཟོ་ཡས་དང་དེ་འདྲས་ཀྱི་ད་ཁོ་ཐབས་ལམ་ཅིག་ད་འགྲོ་དང་འགྲོ་བཞིན་པ་རེད་བ་ད་ཡིན་ནའི་གི་གསོ་བ་རིག་པའི་གི་གཞུང་ནང་ལོགས་ལ་ད་ག་རེ་གལ་ཆེན་པོ་གཅིག་གསུངས་ཡོད་རེད་ཟེར་ན། མི་ན་བ་གནས་པ་དང་ན་བ་གསོ་བར་འདོད་པའི་གང་ཟག་གིས་གསོ་བ་རིག་པ་ལ་བསླབ་པར་བྱའོ། ཨོ་དེ་འདྲས་གཅིག་གསུངས་ཡོད་རེད་ད་དེ། མི་ན་བ་གནས་པ་གསུངས་ཡ་ཆོག་ར་མི་ན་བ་གནས་པ་བྱ་ཡས་དེ་ག་རེ་རེད་ཟེར་ན་ད་སྔོན་འགོག་གི་ལམ་ནས་བྱ་ཡས་ཅིག་ཆགས་བསྡད་ཡོད་རེད་དེ་སོང་ཙང་གསོ་བ་རིག་པའི་གི་གཞུང་ནང་ལོགས་ལ་མི་ན་བ་གནས་པ་སའི་སྦྱོར་བ་དེ་མ་ན་བ་གནས་བདེ་པོ་ངང་ལ་གནས་ཐུབ་ཡས་དེ་འདྲས་ཀྱི་གནས་ཐུབ་ཡས་ཀྱི་དོན་དག་ལ་གསོ་བ་རིག་པ་ལ་སྦྱང་དགོས་རེད་ཨ་དེ་ནང་བཞིན་གྱི། གལ་སྲིད་ན་བ་ཡིན་ན་ཨ་ནི་སྨན་བཅོས་བྱེད་ཡས་ཀྱི་ཆེད་དུ་ཨ་ནི་གསོ་བ་རིག་པ་ལ་བསླབ་བོ་རེད། ཨོ་དེ་གཉིས་དེ་དཔེ་གནད་འགག་བྱས་ནས་གསུངས་ཡོད་རེད་དེ་འདྲའི་སོང་ཙང་ད་མི་ན་བ་གནས་པ་དེ་སྔོན་འགོག་གི་ལམ་ནས་རང་ཆགས་བསྡད་ཡོད་རེད་དེ་འདྲའི་སོང་ཙང་སྔོན་འགོག་དེ་ད་སྐབས་སུ་བབས་ཡས་ཀྱི་ཏོག་དབྱིབས་ཙམ་མ་ཡིན་པར་སྤྱིར་བཏང་ནས་དེ་ཚོ་ད་ཞུས་བ་ཡིན་ན་ད་རྣམ་པ་ཚོ་དེ་ཐུགས་ཕན་གསོས་ན་བསམ་སྟབས་མིན་ནམ། གསན་མཁན་རྣམ་པ་ཚོ་གི་ཏོག་ཙམ་ཅིག་ཀྱང་ཐུགས་ཕན་གསོས་ན་བསམ་པ་རེད། ད་དེ་ག་འདྲ་བྱས་ཞུ་དགོས་རེད་ཟེར་ན། ནམ་རྒྱུན་དུ་ནས་ཟེར་ནམ་རྒྱུན་དུ་ནས་ད་ང་ཚོ་རྒྱུན་དུ་ནས་ཟས་དང་སྤྱོད་ལམ་ག་འདྲ་བསྟེན་དགོས་ཡོད་མེད། རྒྱུན་དུ་ནས་ཨ་ནི་ནམ་རྒྱུན་གྱི་ད་ཟས་སྤྱོད་ཡོད་ར་ཟས་ཁ་ལག་ག་རེ་ག་རེ་ཟ་བ་ཡོད་མེད་ཁ་ལག་ག་རེ་ག་རེ་འཕྲོད་པོ་ཡོད་མེད་ག་རེ་འཕྲོད་པོ་མེད་པ་ད་སོ་སོ་གྱི་རང་བཞིན་དང་མང་པོ་ཅིག་ལྟ་ཡ་ཡོད་རེད། སྨན་པའི་གི་ལམ་སྟོན་ཞུས་པའི་ཐོག་ནས་ཟས་སྤྱོད་ཀྱི་བསྟེན་ཚུལ་ཅིག་ད་ག་ནང་བཞིན་རྒྱུན་དུ་སོ་སོའི་གི་སྤྱོད་ལམ་ཨ་ནི་ལུས་ཀྱི་སྤྱོད་ལམ་ཨ་ནི་སེམས་ཀྱི་སྤྱོད་ལམ་ད་དེ་ཚོ་ཡག་པོ་རྒྱུན་དུ་ཡག་པོ་བྱེད་དགོས་ཡ་དང་ཨ་ད་ག་ནང་བཞིན་གནམ་གཤིས་ལ་དཔག་པའི་གི་སྤྱོད་ལམ་བསྟེན་དགོས་ཡ་ད་ག་ནང་བཞིན་སྐབས་དུ་སྐབས་དུ་གནས་སྐབས་གི་སྤྱོད་ལམ་ཟེར་གསུངས་ཡོད་རེད་ད་དེ་འདྲའི་གི་སྤྱོད་ལམ་དང་ཟས་དང་སྤྱོད་ལམ་གྱི་རིམ་པ་མང་པོ་ཅིག་གཞུང་ནང་ལ་གསུངས་ཡོད་རེད་དེ་ཚོ་ཏག་ཏག་བྱེད་པ་ཡིན་ན། ཨ་ནི་ང་ཚོ་རང་བཞིན་གྱིས་ན་ཚ་མང་པོ་ཅིག་ལ་སྔོན་འགོག་ཐུབ་ཀྱི་རེད་གསུངས་ཡོད་རེད་ད། སྐབས་སུ་བབས་པ་ད་ང་ཚོ་ཏོག་དབྱིབས་ཀྱི་ནད་ལ་འདྲ་བོ་ཆ་བཞག་ན། ཨ་ནི། ཨ་ནི་ཁ་སང་བོ་ད་ན་ཚ་གཅིག་ནས་གཅིག་ལ་བརྒྱུད་འགྲོ་གི་ཡོད་རེད་ར། གཅིག་གིས་གཅིག་ནས་བརྒྱུད་འགྲོ་གི་ཡོད་ཙང་ཨ་འདི་ཡང་ད་ད་ད་ཕྱི་ལུགས་སྨན་ཁང་ཕྱི་ལུགས་ཀྱི་སྨན་ལུགས་ཐོག་ནས་གསུངས་ཀྱི་ཡོད་རེད་ད་ང་ཚོ་གསོ་རིག་པའི་ཐོག་ནས་དེ་འདྲའི་རང་གཅིག་པ་གཅིག་མཚུངས་འདྲ་བོ་ཆགས་ཀྱི་འདུག་སྤྱིར་བཏང་ན་ཚ་བརྒྱུད་ཡ་དེ་ཨ་ནི། འགའ་ཤས་ལ་བརྒྱུད་སླ་པོ་ཅིག་དང་འགའ་ཤས་ལ་ལམ་སང་མ་བརྒྱུད་པའི་དེ་ག་རེ་བྱས་ནས་རེད་ཟེར་དུས་ད་ང་ཚོའི་གཟུགས་པོའི་གི་སོ་སོའི་གི་ནུས་སྟོབས་སོགས་ལ་ནད་འགོག་གི་ནུས་པ་ནད་འགོག་གི་མ་ལག་གི་ནུས་པ་དེ་ཨ་ནི། ཆེ་ཆུང་ཆེ་ཆུང་ལ་རག་ལས་ཀྱི་ཡོད་ར་ད་ང་ཚོ Immune System ལབ་ཡོད་ར Immunity ད་དེ་ཆུ་ཆེ་ཆུང་ལ་དཔག་པའི་གི་ཡག་པོ་ཡོད་ན་ལམ་སང་མ་འགོས་ཡག་པོ་མེད་ན་ཨ་ནི་ལམ་སང་བརྒྱུད་འགྲོ་ཡས་ཡག་པོ་ཡོད་ན་གལ་སྲིད་བརྒྱུད་པ་ཡིན་ནའི་གི་ལམ་སང་གཅིག་གསོ་ཐུབ་ཡ་ད་དེ་འདྲའི་གི་ཁྱད་པར་ཅིག་ང་ཚོས་ད་སོང་དེ་ཡོད་ར་དེ་འདྲ་སོང་ཙང་ད། ཏོག་དབྱིབས་ཀྱི་ན་ཚ་ཙམ་མ་ཡིན་པ་གཅིག་རིམས་ནད་ག་འདྲ་ཡིན་ནའི་རེད་རིམས་ནད་ག་འདྲ་འདྲ་བོ་བྱས་པ་ཡིན་ནའི་གི་ནད་འགོག་ནུས་པ་དེ་ཡག་པོ་བྱེད་སོ་སོའི་གི་གཟུགས་པོ་ལ་ད Immunity ཟེར་བོ་ར Immune System དེ་ཡག་པོ་བྱེད་དགོས་བོ་རེད་ནད་འགོག་ནུས་པ་དེ་ཡག་པོ་བྱེད་དགོས་བོ་རེད་ཨ་ནི་དེ། ནད་འགོག་ནུས་པ་ཟེར་ཡ་དེ་ད་གཟུགས་པོའི་གི་གཙོ་ཆེ་ཤོས་དེ་ང་ཚོས་འགྲེལ་བཤད་རྒྱག་དུས་གཟུགས་པོ་སྟོབས་ཡག་པོ་ཟེར་བོ་ར། ད་སྟོབས་ཡག་པོ་ཟེར་ན་ག་འདྲས་བྱས་ཟེར་བ་རེད་ཟེར་ན་ད་སྟོབས་ཡག་པོ་དེ་ག་འདྲས་ཆགས་དགོས་རེད་ཟེར་བྱུང་ར། ད་དེ་ང་ཚོའི་གཞུང་ནང་ལོགས་ལ་ད་གཙོ་ཆེ་ཤོས་དེ་ག་རེ་གསུང་དགོས་རེད་ཟེར་ན་ཕོ་བ་རང་ལ་གསུང་དགོས་རེད། ཕོ་བ་ཟེར་དུས་ད་ཕོ་བ Stomach རང་གཅིག་པོ་མ་རེད་སྤྱི་བཏང་གི Digestive System ལ་ཡོད་པ་ཕོ་བའི་འཇུ་བྱེད་མ་ལག་འཇུ་བྱེད་མ་ལག་དེ་ཡག་པོ་དགོས་ཡས་དེ་དཔེ་གལ་ཆེན་པོ་གསུངས་འོག་རེད་དེ་ཡང་ད་དཔེ་ནང་བཞིན་དཔེར་ན་ཕོ་བ་ཞིང་ས་འདྲ་བའི་མེ་དྲོད་གསོ། ཕོ་བ་ཞིང་ས་འདྲ་བའི་མེ་དྲོད་གསོ་བ་ཟེར་ཡས་དེ་ད་ཞིང་ཁ་ཅིག་ལ་དཔེ་བཞག་ནས་ར་ད་ཞིང་ཁའི་གི་ས་དེ་ཡག་པོ་ཡོད་པ་ཡིན་ན་ཨ་ནི་དེ་ལ་སྟོན་ཐོག་ག་རེ་བཏབ་པ་ཡིན་ནས་རེད་ཡག་པོ་ཅིག་སྐྱེ་ཡོང་གི་ཡོད་ར་དེ་ག་ནང་བཞིན་གྱིས་ད་ལྟ་ང་ཚོ་ད་འཇུ་བྱེད་མ་ལག་གི་སྟོབས་དེ་ཡག་པོ་ཡོད་པ་ཡིན་ན་ང་ཚོ་ང་ཚོས་ཁ་ལག་ག་རེ་ཟ་བ་ཡིན་ནས་རེད་དམིགས་བསལ་གྱིས་ད་འཕྲོད་པ་ཟ་ན་ད་ཡིན་དང་ཡིན་ར། དེ་འདྲའི་གི་ཞལ་ལག་མཆོད་པ་དེ་ང་ཚོས་གི་ད་ཡག་པོ་ཅིག་ནི་འཇུ་ཐུབ་ཡ་ད Digest བྱེད་ཐུབ་ཡ་ལབ་ཀྱི་ར། ཡག་པོ་ཅིག་འཇུ་ཐུབ་ནས་ཨ་ནི་སོ་སོའི་གཟུགས་པོའི་ནང་ལོགས་ལ་ད་མདངས་དང་སྟོབས་དང་དེ་ཡག་པོ་ཅིག་སྐྱེ་ཡོང་དུས་ཨ་ནི་གཟུགས་པོ་དེ་རང་བཞིན་གྱིས་ནི་སྟོབས་ཡག་པོ། ཨ་ནི། རང་གི་ལམ་སང་མ་ལས་ན་ཆོག་ཆོག་མ་ཡིན་པ། འདི་འདྲས་ཀྱི་ད་ཟུངས་སྟོབས་ཡག་པོ་ཅིག་ཆགས་ཀྱི་ཡོད་རེད་ད་འདི་ལ་རྒྱུན་དུ་ནས་ང་ཚོས་ཀྱི་ད་རིང་ཙམ་མ་ཡིན་པར་རྒྱུན་དུ་ནས་ནད་གཞི་ག་རེ་ཡིན་ནས་རེད། རྒྱུན་དུ་ནས་ད་ང་ཚོས་ཀྱི་ཕོ་བའི་གི་མེ་དྲོད་དེ་ཡག་པོ་ཅིག་ཉར་དགོས་ཡས་དེ་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད།

དེ་ཚོ་ཟ་བ་གི་རྐྱེན་གྱིས་ཡང་ཕོ་བའི་མེ་དྲོད་ལ་གནོད་པ་ཅིག། དེ་ག་ནང་བཞིན་གྱི་ད་ནི་གཟུགས་པོ་ཁ་ལག་ནི་གི། ལུས་དྲོད་ཉམས་འགྲོ་ཡས་ཅིག་ཡོང་གི་རེད་དེ་ག་ནང་བཞིན་གྱི་ད་ནི་ཁ་ལག་ཡང་ཅིག་གི་མང་པོ་ཞེ་པོ་ཟ་དྲགས་ཡས་ཡང་མིན་ན་ཁ་ལག་ཉུང་དྲགས་ཡས་ཟ་ཡས་ཡང་མིན་ན། དུས་ཚོད་མ་ཡིན་པ་ལ་ཁ་ལག་གང་བྱུང་མང་བྱུང་ཟ་ཡས་ལ་སོགས་པ་ད་དེ་འདྲས་གྱི་ང་ཚོས་གི། གསོ་བ་རིག་པའི་སྨན་གཞུང་ནང་ལོགས་ལ་ཟས་ཚུལ་ཟས་བསྡམ་ཟས་ཚོད་རན་པ་ལ་སོགས་པའི་གི་ད། རིམ་པ་མང་པོ་ཅིག་གསུངས་ཡོད་རེད་ད་དེ་ཚོ། ཏག་ཏག་ཅིག་ཡག་པོ་ཅིག་སྲུང་ཐུབ་ན་རང་བཞིན་གྱིས་ད་སྔོན་འགོག་དེ་གཟུགས་པོ་ལ་སྔོན་འགོག་དེ་ཡག་པོ་ཅིག་གནས་ཐུབ་པ་རེད། དེ་འདྲ་སོང་ཙང་ནི་ད་ལྟའི་གི་ཆ་ལ་ད་སྐབས་ཐོག་ད་ད་ང་ཚོ་ཏོག་དབྱིབས་ཀྱི་ད་ནད་ཡམས་ཀྱི་དེའི་དུས་ཚོད་ལ་དམིགས་བསལ་གྱི་ད་ང་ཚང་མས་གི་དོ་སྣང་བྱེད་དགོས་ཡས་ཅིག་ར་སྔོན་འགོག་དེ་ག་རེ་རེད་ཟེར་ན་ད་དམིགས་བསལ་གྱི་ད་ད་ག་ཚོད་རེད་རྒྱུན་དུ་ང་ཚོ་ད་མི་སོ་སོ་ཡོད་ར་སོ་སོས་ཧ་གོ་གི་ཡོད་ར་སོ་སོའི་གི་གཟུགས་པོའི་གནས་སྟངས་སོ་སོས་ཧ་གོ་གི་ཡོད་ར་དཔེར་ན། ཁ་ཤས་ཅིག་ཆམ་པ་ཡང་སེ་ཡང་སེ་ནམ་རྒྱུན་ནས་ཆམ་པ་ཡང་སེ་ཡང་སེ་ཐེབས་བསྡད་མཁན་དེ་འདྲས་ཡོད་ར་བ། དེ་ཚོའི་རིགས་དང་དེ་ག་ནང་བཞིན་ད་ཨ་ནི་གློ་གཅོང་གི་ན་ཚ་ན་མྱོང་ཡོད་དང་ད Tuberculosis ལ་ར། TB གི་ན་ཚ་ན་མྱོང་ཡོད་དང་དེ་ནས་ནམ་རྒྱུན་ནས་གཅིག་གི་དབུགས་བསགས་ཀྱི་ན་ཚ་ཡོད་བསྡད་མཁན་ཨ་ནི་དེ་ག་ནང་བཞིན་ཡ་ཆམ་ཟེར་ནས་ད་ཡ་ཆམ་དང་ཆམ་པ་འདྲ་པོ་འདྲ་པོ་ཆགས་ཀྱི་འདུག་དེ་ཚོ་ནམ་རྒྱུན་ནས་ན་བསྡད་མཁན་ད་ནམ་རྒྱུན་ནས་གཅིག་གི་ན་ཆོག་ཆོག་དེ་འདྲ་འདུག་ཨ་གཅིག་གི་ན་ཆོག་ཆོག་ཡོང་གི་འདུག་ད་དེ་ཚོའི་རིགས་འདི་ལ་ཨ་ནི་ཡིན་ཅིག་མིན་ཅིག་ངེས་པར་དུ་ཨ་ནི་ད་དེའི་ཆ་ལ་ཨ་ནི་ཕོ་བའི་མེ་དྲོད་དེ་ཡག་པོ་སྲུང་དགོས་ཡ་ཁ་ལག་དེ་ཚོ་རྗེན་པ་རིགས་དང་གྲང་མོ་རིགས་ད་ད་གང་གོང་དུ་ཞུས་པ་དེ་ཚོའི་ཐོག་ལ་དམིགས་བསལ་གྱི་དོ་སྣང་གནང་བྱས་ཨ་ནི་དེའི་སྒང་ལ་ད་ད་སྨན་རྩིས་ཁང་གིས་ད་ད། ལུས་ཟུངས་ལུས་ཟུངས་མ་ཁ་གསབ་ནུས་གསོ་གྱི་སྨན་ཅིག་རེད་བ། འདི་ཅིག་ད་ལྟ་གནང་དང་གནང་བཞིན་པ་རེད་དེ་ཚོ་ཡིན་གཅིག་མིན་གཅིག་བཞེས་དགོས་དཔེ་གལ་ཆེན་པོ་ཆགས་ཀྱི་འདུག་དེ་ཚོ་བཞེས་པ་ཡིན་ན་རང་བཞིན་གྱི་ད་ཕོ་བའི་གི་ང་ཚོའི་གསོ་བ་རིག་པའི་གྱི་སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་ཕོ་བ་མེ་དྲོད་དེ་གལ་ཆེན་པོ་བརྩི་བ་ད་ལྟའི་སྔོན་འགོག་གི་ནང་ལོགས་ལས་སྔོན་འགོག་གི་སྨན་ནང་ལོགས་ལས་ཕོ་བའི་གི་མེ་དྲོད་གསོ་བའི་སྨན་ཅིག་ཡོད་པ་ཅིག་རེད་དེའི་ནང་ལོགས་ལ་རོ་འདི་དང་མཉམ་པོ་ལ་ཨ་ནི་ད་ལྟ་གི་སྲིན་དེ་ཚོ་འགོག་ཡ་གི་སྔོན་འགོག་སྨན་ཡོད་ཙང་འདི་ཡིན་གཅིག་མིན་གཅིག་ད་གོང་དུ་ཞུས་པའི་གི་གློ་གཅོང་ན་ཚ་དབུགས་འཚང་ན་ཚ་ཡ་ཆམ་ན་ཚ་ནམ་རྒྱུན་ནས་ཆམ་པ་ཡང་སེ་ཡང་སེ་ཕོག་སྡོད་མཁན་གཟུགས་པོ་སྐྱོ་བོ་ཨ་དེ་ག་ནང་བཞིན་ད་ད་ཨ་ནི་གཅིན་སྙི་ན་ཚ་དང་སྙིང་ན་ཚ་ལ་སོགས་ཡོད་པའི་གི་ད་ན་ཚ་ཟུངས་སྟོབས་སྐྱོ་བོའི་རིགས་དེ་ཚོ་ལ་ཡིན་གཅིག་མིན་གཅིག་ད་སྔོན་འགོག་དེ་མེད། ངས་བཏང་དགོས་ཆགས་ཀྱི་ཡོད་རེད་དེ་འདྲ་སོང་ཙང་སྔོན་འགོག་གི་སྨན་དེ་བོད་སྨན་ནང་ལོགས་ལ་གསོ་བ་རིག་པའི་ནང་ལོགས་ལ་ད་དཔེ་མི་སྲིད་པའི་གནས་སྐབས་ཙམ་མ་ཡིན་པར་བ་ད་རྒྱུན་དུ་ནས་ནད་ཡམས་ཙམ་མ་ཡིན་པར་ནད་གཞི་ཚང་མ་ལ་བྱེད་ཀྱི་སྔོན་འགོག་ཡག་པོ་ཐུབ་ཡས་ཀྱི་ད་ཐབས་ལམ་ཡག་པོ་ཞིག་ཡོད་རེད་བ་ད་དེ་ཚོ་ལ་རྣམ་པ་ཚོ་གི་གོ་སྐབས། དེ་ལེན་གནང་བྱས་སྨན་པའི་ལམ་སྟོན་ཞུ་ཡས་དང་སྐབས་སུ་བབས་པའི་ཀྱི་ཏོག་དབྱིབས་ཀྱི་སྔོན་འགོག་གི་སྨན་དེ་ཚོ་བཞེས་དགོས་ཆེས་གལ་ཆེན་པོ་ཆགས་ཡོད་རེད། གཉན་སྲིན་དང་ཕྲ་སྲིན་དེ་ཚོ་ཕྱི་ལུགས་སྨན་པས་གློག་གི་ཕྲ་མཐོང་ཆེ་ཤེལ་དེ་ཚོ་བརྒྱུད་བྱས་ནི་ཤེས་རྟོགས་ཐུབ་ཀྱི་ཡོད་པ་རེད། བོད་ཀྱི་སྨན་གཞུང་ནང་ལ་གཉན་སྲིན་ཐོག་ལ་ག་དུས་ནས་ཤེས་རྟོགས་ཐུབ་ཡོད་ན། དེ་ལ་ཕན་པའི་སྨན་བཅོས་སོགས་ག་དུས་ཅིག་ནས་གནང་ཡོད་ན།

གོ་དོན་རྟོགས་དགོས་ཡས་གཅིག་ཆགས་ཀྱི་ཡོད་རེད་དེ་ག་ནང་བཞིན་ད་ལྟ་ཆུ་བརྟག་འདྲ་བོ་ཡིན་ན་གཅིན་པ་འདྲ་བོ་ཡིན་ན་ཨ་ནི་མར་ནག་ཨ་ནི་མར་ནག་རིམས་ལ་ཨ་ནི་མཁྲིས་པ་རྒྱས་དེ་འདྲས་གསུངས་ཡོད་རེད་ད་མར་ནག་ཟེར་དུས་ད་ཆ་ཆབ་བརྟག་གི་མདོག་དེ་ཅིག་སྣུམ་ནག་ཟེར་བ་སྣུམ་ནག་པོ་འདྲ་བོ་དེ་འདྲས་ཡོད་བ་ཨ་ནི་དེ་ག་ནང་བཞིན་གྱི་ད་ལྦུ་བ་བརྟན་པོ་མེད་པ་དང་ད་དེ་འདྲས་ཀྱི་ཡོད་ན་ཨ་ནི་རིམས་ཀྱི་ན་ཚ་ཅིག་ཡིན་པའི་གི། ཆབ་བརྟག་གི་འདི་འདྲས་གསུངས་ཡོད་རེད་ད་དེ་ཚོ་མང་ཆེ་ཆེ་ད་སྨན་པ་ད་སོ་སོ་གིས་རྒྱུན་དུ་ནས་ཉམས་མྱོང་ཤུགས་ཆེན་པོ་ཡོད་པ་དང་དེ་ག་ནང་བཞིན་གྱི་ནད་གཞི་དེ་འདྲའི་སྒང་ལ་ད་རྒྱུན་དུ་ནས་ད་མང་པོ་ཅིག་གོམས་འདྲིས་དང་བརྟག་དཔྱད་མང་པོ་ཅིག་རིམ་པ་གནང་བའི་ཐོག་ནས་ད་ཉམས་མྱོང་མང་པོ་ཅིག་བསགས་པའི་ཐོག་ནས་ཨ་ནི་ཤེས་རྟོགས་ཐུབ་པའི་ཅིག་ཆགས་ཀྱི་ཡོད་རེད་ད་ང་ཚོ་འདྲ་བོ་ཡིན་ན་ད་དེ་ཡི་ག་ཟེར་བ་རེད་ཉམས་མྱོང་ཞན་པའི་གི་ད་ང་ཚོ་འདྲ་བོ་ཡིན་ན་དེ་སི་འཚམས་པ་སྐབས་རེ་དཀའ་ངལ་ཅིག་འཕྲད་ཡོང་གི་རེད་བ། ད་བརྟག་ཐབས་གཅིག་རང་གི་ཐོག་ནས་དང་གཉིས་གཉིས་ཀྱི་ཐོག་ནས་བརྟག་མ་ཐུབ་པའི་ཅིག་དེ་འདྲས་ཡོང་ཐ་གི་རེད་བ། ད་དེ་འདྲས་སོང་ཙང་དེ་འདྲས་གི་རྩའི་གི་མཚན་ཉིད་ཅིག་གསུངས་ཡོད་རེད་ནི་ཆུའི་གི་མཚན་ཉིད་ཅིག་གསུངས་ཡོད་རེད། དེ་ཚོ་མཉམ་པོ་ཅིག་ཕར་ཚུར་མཚུངས་བསྡུར་བྱས་དེ་ག་ནང་བཞིན་གི་ནི་དྲི་བའི་གི་ཐོག་ནས་ནད་པའི་གི་ནད་རྟགས་གི་ཐོག་ནས་ར་ནད་གཞི་བྱེ་བྲག་ནད་གཞི་ག་རེ་ཡིན་པ་དེའི་གི། འདི་ལ་བབས་པའི་གི་ནད་རྟགས་གསུངས་ཡོད་པ་ནང་བཞིན་གྱི་དེ་ཚོ་ནད་རྟགས་ཡོད་མེད་དེ་ཚོ་དྲི་བ་དྲིས་པའི་ཐོག་ནས་གང་ལྟར་ཅིག་ད་སྡོམ་ཅིག་བརྒྱབ་བྱས་ད་ནད་གཞི་ངོས་འཛིན་ཅིག་ཞུ་དགོས་གོ་རེད་ལ་གཞན་པ་དང་ད་ཕྱི་ལུགས་ནང་བཞིན་གྱི་ལམ་སང་ཅིག་ཕྲ་སྲིན་ནང་ལྟ་བ་དང positive རེད་ཤག negative གསུང་ཐུབ་པའི་གི་འདི་འདྲས་གི་ད་ལམ་སང་ང་ཚོ་གསོ་བ་རིག་པའི་ཐོག་ནས་འདི་འདྲས་གི་ལས་སླ་བོ་ཅིག་ཡོད་མ་རེད་ད་འདི་ཁོ། རིམ་པ་མང་པོ་ཅིག་འགྲོ་དགོས་ཡ་རོ་ཨ་རྩའི་གི་མཚན་ཉིད་ལྟ་དགོས་ཡ་རྩའི་གི་མཚན་ཉིད་དེ་ཕར་ཚུར་ད་སྦྱར་དགོས་གོ་རེད་དེ་ག་ནང་བཞིན་ཆུའི་གི་མཚན་ཉིད་ལྟ་དགོས་གོ་རེད་ཆུའི་གི་མཚན་ཉིད་དེ་སྐབས་སུ་ནད་པའི་སྒང་ལ་སྦྱར་དགོས་གོ་རེད་རོ་ཨ་དེ་ག་ནང་བཞིན་གྱི་ད་དྲི་བའི་གི་ཐོག་ནས་ཨོ་དེ་འདྲའི་ཅིག་ཐོག་ནས་ད་བརྒྱུད་རིམ་མང་པོ་ཅིག་གི་ཐོག་ནས་ནད་གཞི་ངོས་འཛིན་ཡ་ཅིག་བྱ་དགོས་ད་ད་ལྟའི་གི་དུས་ཚོད་ལ་ཏོག་དབྱིབས་ལྟ་བུ་ཆ་བཞག་པ་ཡིན་ན་ད་མང་ཆེ་ང་ཚོ་དྲི་བའི་གི་ཐོག་ནས་རང་ད་དེ་ཞུ་བསྡད་གོ་ར་ད་དེ་ཚོ་ཅིག་གི་ནད་རྟགས་རང་གི་ཐོག་ནས་ངོས་འཛིན་ཞུ་བསྡད་ཡ་ཅིག་ཡོང་གོ་ར། ད་ན་ཚ་ཡོང་ཡོངས་གྲགས་ཀྱི་ནད་གཞི་ཅིག་ཆགས་བསྡད་ཡོད་དུས་དེ་ལ་ཡོངས་གྲགས་ཀྱི་ནད་རྟགས་ཅིག་ཡོང་བསྡད་དུས་དེ་ལ་ནད་རྟགས་དེ་རང་ལ་བབས་པའི་གི་ད་ང་ཚོ་སྨན་བཅོས་ཅིག་འགྲོ་བསྡད་ཀྱི་ཡོད་རེད་ད་དེ་འདྲའི་སོང་ཙང་ཅིག་ལམ་སང་ཅིག་བརྟག་དཔྱད་གསོ་བ་རིག་པའི་ཐོག་ནས་ངོས་འཛིན་ཞུ་ཡས་ལ་ལམ་སང་ཅིག་ད་ཁག་པོ་ཡིན་ནས་གི་གང་ལྟར་ད་ཉམས་མྱོང་ཅན་གྱི་སྨན་པ་དང་དེ་ག་ནང་བཞིན་གྱི་ད་ཅིག་གི་ལག་ལེན་དངོས་སུ་སྒང་ལ་ཤུགས་ཆེན་པོ་ཞུགས་བསྡད་མཁན་ཡིན་ན་དངོས་གནས་ཅིག་གི་ངོས་འཛིན་ཞུ་མ་ཐུབ་ཡས་ཅིག་མེད་བ་འདྲ་བོ་དེ་འདྲའི་ཅིག་རེད་བསམ་གྱི་འདུག། ཅན་སྒྲོལ་མ་ལགས་བོད་སྨན་གྱིས་ཏོག་དབྱིབས་ནད་ཕོག་པ་ལ་དངོས་ཡོད་ཕན་ཐོགས་བྱུང་ཡོད་པའི་ཉམས་མྱོང་ཅིག་གསུངས་རོགས། ཏོག་དབྱིབས་ན་ཚ་གི་སྒང་ལ་ད་སྨན་བཅོས་བྱས་པའི་གི་ད་ཉམས་མྱོང་ག་འདྲས་ཅིག་རེད་ཟེར་ན་ད་དེ་སྤྱིར་བཏང་དང་པོ་ནད་གཞི་ཏོག་དབྱིབས་ན་ཚ་དེ་ཐོག་མ་བྱུང་དུས་ནི་ཐོག་མ་དེ་ལ་ད་ད་ལོ་ཉིས་སྟོང་བཅུ་དགུ་གི་འགོ་སྟོད་ལྟ་བུ་དང་དཀྱིལ་མ་ལྟ་བུ་ལ་ད་ཕལ་ཆེར་མང་པོ་ཅིག་ཨེ་རེད་ནད་པ་མང་པོ་ཅིག་ད་སོ་སོ་སྨན་ཁང་ལ་ཕྱིན་བྱས་ད་གང་ཅི་བོད་སྨན་གྱི་སྨན་པ་དང་བསྟེན་གཏུགས་ཀྱི་དེའི་གོ་སྐབས་དེ་ཉུང་ཉུང་འདྲ་བོ་ཅིག་བྱུང་ཡོད་རེད་ཨ་ནི་བོད་པའི་སྨན་པ་ལ་ཅིག་ད་ག་ཟེར་བ་རེད་ནད་པ་མ་རག་པའི་གི་ད་གནས་སྟངས་འདྲ་བོ་ཅིག་ཆགས་བསྡད་ཡོད་རེད་སྤྱིར་བཏང་ང་ཚོ་སྨན་ཡག་པོ་ཡོད་པ་ཡིན་ནས་ར་ལ་དེ་ནས་རིམ་པས་རིམ་པས་བྱས་ད་ན་ཚ་དེ་མང་དུ་མང་དུ་བྱས་ཨ་ནི་སྨན་ཁང་ནང་ལོགས་ཀྱི་གནས་སྟངས་དེ་ཚོ་ཤེས་བྱས་ཨ་ནི་ག་ལེ་ག་ལེ་ནད་པ་མང་པོ་ཅིག

འདིའི་ནང་ལོགས་ལ་སྤྱིར་བཏང་བོད་རིགས་ཉུང་ཉུང་རེད། ཨ་ནི་རྒྱ་གར་དེ་ཚོ་ནས་ཞེ་དྲག་དེ་འདྲས་སེ་དོ་སྣང་བྱེད་ཀྱི་ཡོད་མ་རེད་ད་དེ་འདྲས་ཀྱི་བྱས་བྱས་ནས་ནད་པ་ཞེ་པོ་དེ་འདྲས་ང་ཚོ་སྨན་ཁང་ལ་བྱུང་ཡོད་མ་རེད་ཡིན་ནས་ཀྱི་ད་ག་ལེ་ག་ལེ་ག་ལེ་བྱས་ཨ་ནི་ནད་པའི་གི་ནད་པ་སོ་སོ་སླེབས་མ་ཐུབ་ནས་ནད་པའི་གི་སྤུན་མཆེད་དང་ད་ག་ནང་བཞིན་གཉེན་ཚན་ལ་སོགས་པ་ཨ་དེ་ནས report དེ་འདྲས་འཁྱེར་ནས་ད་ཡོང་བསྡད་ཡོད་ད་དེ་དུས་ཨ་ནི་ང་ཚོ་ཐད་ཀར་ནད་པ་ལ་ཁ་པར་ནང་འབྲེལ་བ་ཞུས་བྱས་ད་དེ་འདྲ་དྲི་བའི་སྒོ་ནས།

བདུན་ཕྲག་གཅིག་ད་དེ་འདྲས་སྨན་བཅོས་འགྲོ་དང་འགྲོ་བཞིན་པའི་གི་གནས་སྟངས་དེ་འདྲས་ཤིག། ཨ་ནི། སྤྱིར་བཏང་ད། སྨན་བཅོས་ཀྱི་ནང་ལོགས་ལ་ད་ཉམས་མྱོང་ཟེར་བོ་ར་མྱོང་ཚོར་ཟེར་བོ་ར་དེ་ག་རེད་ཟེར་ན། སྨན་ད་ད་ཁོ་སྨན་ང་ཚོས་གི་ད་ནད་རྟགས་ལ་གཞི་བཟུང་སྨན་སྤྲད་ཤ་རེད་དེ་ཙམ་མ་ཡིན་པ་ད་ནད་པ་དངོས་སུ་ཐུག་གི་མེད་ཙང་ནད་པ་གི་ཁ་པར་ལ།

བྱེད་མི་རུང་བའི་གྱི་ལམ་སྟོན་དང་དེ་ག་ནང་བཞིན་ཟས་སྤྱོད་ཀྱི་ཟས་དང་སྤྱོད་ལམ་དང་དེ་འབྲེལ་གྱི་ལམ་སྟོན་དེ་ག་ནང་བཞིན་ནད་པ་དེ་གའི་གནས་སྟངས་དེ་ཚོ་རྟོགས་ཡས་ཀྱི་ཆེད་དུ་ལྟ་རྟོག་ཡང་སེ་ཡང་སེ་དྲི་བ་བྱས་ཏེ་ང་ཚོས་ཀྱི་སྐབས་དེ་དུས་ཀྱི་ཅིག་གལ་ཆེན་པོ་འདྲ་བོ་ཅིག་མཐོང་སོང་དེ་དུས་ཨ་ནི་དེ་འདྲས་བྱས་པ་ཡིན་ན་ནད་པའི་གྱི་ངོས་ནས་ཅིག phone ཁ་པར་ཅིག་སླེབས་སོང་བསམ་པའི་གྱི་ཨ་ནི་ཅིག་གི་སློབ་གསོ་ཅིག་བྱེད་དུས་ཨ་ནི་ཁོ་རང་ཚོ་ལྷོད་ལྷོད་འདྲ་བོ་ཅིག་ཆགས་འགྲོ་འདུག་ཨ་ནི་དེ་སོང་ཙང་དེ་དཔེ་གནད་འགག་ཆེན་པོ་འདྲ་ཞིག་མཐོང་གི་འདུག་དེའི་གིས་ག་རེ་ཟེར་སྐབས་དེ་དུས་ཡིན་ད་སྐབས་དེ་དུས་ཡིན་ནའང་རེད་ད་ད་ལྟའི་གནས་སྟངས་ར་ཡིན་ནའང་རེད་སེམས་ནང་ལོགས་ལ་ནད་གཞི་ཅིག་ཡོད་རེད་ཟེར་དུས་ད་སེམས་ནང་ལ་དངངས་སྐྲག་ཤུགས་ཆེན་པོ་འབྱུང་གི་འདུག་ཨ་ལ་དེང་སང་གི་བརྙན་འཕྲིན་དང་འདྲ་མ་འདྲ་དེ་འདྲའི་ནང་མཐོང་ཡོང་དུས་ཨ་ནི་སེམས་ནང་ལ་དངངས་སྐྲག་ཤུགས་ཆེན་པོ་དངངས་སྐྲག་ཤུགས་ཆེན་པོ་ཡོད་པའི་སྐྱེས་པ་ཡིན་ན་ཨ་ནི་དེ་ནས་གཟུགས་པོའི་ནང་ལ་རླུང་འཁྲུག་ད་ང་ཚོའི་ཀྱི་བོད་སྨན་ནང་ལོགས་ལ་ད་དེ་འདྲའི་ཤས་ཤིག་ཡོང་གི་རེད་བ་རླུང་གི་གནས་སྟངས་ཅིག་རླུང་དེ་ཤུགས་ཆེན་པོ་འཁྲུག་གི་ཡོད་དུས་ཨ་ནི་དེ་ནས་ན་ཚ་ཉེན་ཁ་མང་དུ་འཕེལ་ཡག་དང་ཨ་ནི་དེ་ག་ནང་བཞིན་སྨན་བཅོས་ཀྱི་སྨན་བཅོས་ཀྱི་འཕེལ་རྒྱས་ལ་འགོག་རྐྱེན་འདྲ་བོ་ཆགས་འགྲོ་ཡག་དང་དེ་འདྲའི་སོང་ཙང་དེ་དཔེ་གནད་འགག་ཆེན་པོ་རེད་ཞེས་མཐོང་སོང། སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་ཡང་སེ་ཡང་སེ་ཁ་པར་དང་འབྲེལ་བ་བྱས་བྱས་ནས་ད་སྐད་ཆ་དྲིས་ཏེ་དཔེ་གནད་འགག་ཆེན་པོ་འདིའི་ནད་པའི་གྱི་ད་ག་རེ་ཟེར། ནད་རྟགས་ཞི་ཡག་དང་དེ་འདྲས་ལ་དཔེ། ག་རེ་ཟེར་གལ་ཆེན་པོ་འདྲ་བོ་ཅིག་ཆགས་སོང་དེ་འདྲས་ཀྱི་ངས་ང་རང་གི་ད་མྱོང་ཚོར་འདྲ་བྱུང་སོང་ད་ད་ལྟ་ཡང་ང་ཚོ་ནད་པ་དེ་འདྲས་ད་ཁ་པར་བརྒྱུད་ནས་རང་གི་ང་ཚོ་འབྲེལ་བ་བྱེད་བསྡད་ཀྱི་ཡོད་རེད་ཨ་ནི་ད་ལྟ་ཡང་ད་ནད་བརྟག་བྱེད་སྟངས་བྱེད་ལུགས་དེ་དེ་འདྲས་རང་བྱེད་བསྡད་ཀྱི་ཡོད་རེད་ད་སྨན་གྱི། སྨན་ཕུལ་ཡག་དང་དེ་ག་ནང་བཞིན་གྱི་ཨ་ནི་ནད་རྟགས་ག་འདྲས་ཡོད་མེད་དང་ཨ་ནི་སེམས་ཁམས་ལ་སེམས་ཁྲལ་བྱེད་མ་ཡག་དང་སེམས་ལྷོད་ལྷོད་བསྡད་དགོས་ཡག་དང་དེ་འདྲས་ཀྱི་བསླབ་བྱ་ཡང་སེ་ཡང་སེ་བྱེད་བསྡད་ཀྱི་ཡོད་རེད་ད་དེ་གནད་འགག་ཆེན་པོ་ཆེན་པོ་དེ་འདྲས་ཤིག་མཐོང་སོང་ཞུ་ཡིན། སྤྱིར་བཏང་གསོ་བ་རིག་པའི་ནང་ལོགས་ལ། གཉན་སྲིན་ཚང་མ་ལ་བོད་སྨན་གཅིག་ཡིན་ན་ཡང་ན་གཉན་ནད་མ་འདྲ་ལ་སྨན་ཡང་མ་འདྲ་བ་ཡོད་ན། ད་དེ་དེ་འདྲ་རེད་ཁྱེད་ལ་དེ། སྤྱིར་བཏང་སྤྱིར་བཏང་གཉན་སྲིན་ཟེར་དུས་ད་སྲིན་ཞིག་ཡིན་གྱི་རེད་བ་སྲིན་ཅིག་ཡིན་པ་ཅིག་རེད་བ། དེ་སོང་ཙང་ཨ་ནི་སྲིན་གྱི་རྣམ་པ་ད་མི་འདྲ་བ་ད་ད་ལྟ་ཀོ་རོ་ན་འདྲ་བ་ཡིན་ན་ཀོ་རོ་ན། ཉི་མ་གི་ཀོ་རོ་ན་གྱི་ད་ལྟ་ད་ལྟའི་ཏོག་དབྱིབས་དང་ད་ལྟའི་གྱི་ཏོག་དབྱིབས་བར་ལ་ད་ཁྱད་པར་འདྲ་བོ་དེ་ཡོད་དེ་ག་ནང་བཞིན་གྱི་ད་ལྟ་ཨ་ནི SARS སྐབས་དུས་ཀྱི་གཉན་སྲིན་གྱི་མ་འདྲ་བ་ད་དེ་འདྲའི་གྱི་གཉན་སྲིན་མ་འདྲ་བ་མང་པོ་ཅིག་ཡོང་བསྡད་ཡོད་རེད། ད་གཉན་སྲིན་གྱི་རྣམ་པ་མ་འདྲ་བ་དེ་འདྲ་ཡོང་ཆོག་གི་རེད། ད་ཡིན་ནའང་གྱི་གང་ལྟར་བོད་སྨན་ནང་ལོགས་ལ་ད་སྲིན་གྱི་སྲིན་མ་དག་ཏོག།

ནད་པ་དེ་རང་གི་ནམ་རྒྱུན་གྱི་ཟུངས་སྟོབས་ག་འདྲས་ཡོད་མེད་དང། དེ་ག་ནང་བཞིན་ནད་རྟགས་ད་མ་འདྲ་བ་ཡོང་གི་རེད་བ་གཉན་གྱི་བབ་ས་ཀྱི་བབ་དེ་གོང་དུ་ཞུས་པ་ནང་བཞིན་རེད། གཉན་གྱི་བབ་ས་ཅིག་ཡོད་རེད་ད་གཉན་ག་བ་ལ་བབ་ཀྱི་ཡོད་མེད་དེ་ལ་བབ་བའི་གི་ནད་རྟགས་མ་འདྲ་བ་ཡོད་དུས་ཨ་ནི་མ་འདྲ་མ་འདྲ་བ་ཆགས་ཡོད་རེད་དེ་འདྲའི་སོང་ཙང་སྤྱི་ཡོངས་ཀྱི་ནད་པའི་གི་སྤྱི་ཡོངས་ཀྱི་གནས་སྟངས་ཡོད་རེད་དེ་ལེགས་པར་བྱས་ཡག་པོ་བྱས་ནས་བལྟས་བྱས་ནས་གཞི་ནས་ཨ་ནི་སྨན་པ་སོ་སོའི་གི་ད་སོ་སོ་སོའི་གི་རིག་པ་དྲོ་ཞིབ་བཞག་མ་ད། དཀྲུགས་ནས་ཟེར་བ་རེད་ད་བཅད་ནས་ཟེར་བ་རེད། འདི་འདྲའི་བྱས་ནས་ན་སྨན་བཅོས་བྱེད་དགོས་ཅིག་ཆགས་ཡོད་རེད་ད་འདི། ཏོག་དབྱིབས་ཙམ་མིན་པར་ནམ་རྒྱུན་རྒྱུན་ལྡན་གྱི་སྨན་བཅོས་ནང་ལོགས་ལ་ད་ང་ཚོ་ཐུན་མོང་མ་ཡིན་པའི་གི་ད་སྨན་བཅོས་ཀྱི་བརྒྱུད་རིམ་གཅིག་ཡང་དེ་ཆགས་ཡོད་རེད། སྨན་པ་འཇམ་དབྱངས་སྒྲོལ་མ་ལགས་ཀྱིས་ཏོག་དབྱིབས་ནད་ཀྱིས་མནར་བསྡད་པའི་ནད་པ་ཚོ་ལ་ཕན་པའི་སློབ་གསོ་བྱེད་གནང་རོགས། ད་ད་ལྟ་ང་ཚོ་དང་ཏོག་དབྱིབས་ཀྱི་ནད་གཞི་གི་རྦ་རླབས་དེ་ཤུགས་ཆེན་པོ་ཞེ་པོ་ཆགས་བསྡད་ཡོད་དུས་ང་ཚོ་བོད་མི་གཞིས་ཆགས་རེད་ཨ་ནི་ད་རྡ་རམ་ས་ལ་རེད་དེ་ག་ནང་བཞིན་གྱི་ད་ས་ཕྱོགས་ག་བ་ག་ས་ལ་ཨ་ནི་ནད་གཞི་གི་ཁྱབ་སྤེལ་དེ་ཤུགས་ཆེན་པོ་ཅིག་ཕྱིན་བསྡད་ཡོད་དུས་མི་ཚང་མའི་གི་ད་སེམས་ནང་ལོགས་ལ་ཅིག་དངངས་སྐྲག་དང་ཞེད་སྣང་དང་དེ་འདྲའི་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་ད་ཡིན་ནའི་ངེད་ཀྱིས་ད་ད་ལྟ་ཏོག་དབྱིབས་ཀྱི་ན་ཚ་མནར་བཞིན་པ་སོགས་རེད་ད་ན་བཞིན་པ་དང་དྲག་བཞིན་པ་དེ་ཚོ་ལ་ད་ག་རེ་ཞུ་རྒྱུ་ཡིན་ཟེར་ན་གཙོ་ཆེ་ཤོས་འདི་གལ་ཆེ་ཤོས་འདི་ད་ལྟ་སྨན་པའི་གི་ལམ་སྟོན་ནང་བཞིན་རོ། གང་བྱུང་མང་བྱུང་ད་སྲུང་བརྩི་སྨན་སོ་སོས་གི་ཉོས་ནས་བཏང་ཡག་དང་ཨ་ནི་མིས་གི་སྤྲད་ནས་ཟ་ཡག་དང་དེ་འདྲས་མིན་པ་བྱས་ཡིན་གཅིག་མིན་གཅིག་སྨན་པའི་གི་ལམ་སྟོན་གྱི་ཐོག་ནས་སྨན་བཅོས་འཐུས་ཤོར་མེད་པ་གནང་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ཨ་ནི་ཕྱི་ལུགས་སྨན་པ་ཡིན་ནའི་རེད་བོད་ལུགས་སྨན་པ་ཡིན་ནའི་རེད་ད་དེང་སང་ཁ་པར་གྱི་བརྒྱུད་ནས་འབྲེལ་བ་ག་བ་ག་ས་ཞུ་ཐུབ་ཀྱི་ཡོད་ཙང་སྨན་ཡིན་གཅིག་མིན་གཅིག་སྨན་པའི་གི་ལམ་སྟོན་གྱི་ཐོག་ནས་སྨན་བཅོས་གནང་དགོས་ཡ་དེ་དཔེ་གལ་ཆེན་པོ་རེད་ཞུ་བའི་གཅིག་བྱས་ཨ་ནི་དེ་ག་ནང་བཞིན་ད་ལྟ། ནད་པ་ཡིན་ཚར་ཡིན་ཕྱིན་ཆད་ལ། གལ་སྲིད་ད་ལྟ་ན་བཞིན་པ་ལ། ད་གལ་སྲིད་གཉན་ཚད་ད་ཚ་བ་ཤུགས་ཆེན་པོ་ཡོད་པ་དང་དེ་ག་ནང་བཞིན་ཨ་ནི་རུས་ཟུག་རྒྱབ་བཞིན་པའི་ཡོད་པ་དང་དེ་འདྲའི་གི་ད་ལྟ་ཚ་བ་ཤུགས་ཆེན་པོ་འབར་བཞིན་པའི་གི་གནས་སྐབས་དེ་འདྲའི་ཡིན་ན་ནི་ཨ་ནི་གནས་སྐབས་རིང་གང་ལ་ད་ཉི་མ་བཞི་ཉུང་ཐབས་ལ་ཉི་མ་བཞི་ལྔ་ཅིག་རེད་བ་ཨ་ནི་འོ་མ་དང་ཞོ་དང་ཨ་ནི་མངར་མོ་རིགས་དང་གྲང་མོ་རིགས་དང་ཨ་ནི་ཤ་གི་རིགས་དང་དེ་ཚོ། ནི་རྩ་བ་ཉིད་ནས་བསྟེན་ཡོད་མ་རེད་དེ་ཚོའི་རིགས་དེ་ཚོ་བསྟེན་པ་ཡིན་ན་ནི་དེ་ཚོའི་གིས་ད་གཟུགས་པོའི་ནང་ལོགས་ལ་སླར་ཡང་གཉན་ཁ་མང་པོ་ཡར་འཕེལ་བྱས་གཉན་ཚད་ཡར་འཕེལ་བྱས་ནི་ཞོ་དང་འོ་མ་མངར་ལ་སོགས་པ་དེ་ཚོ་ང་ཚོ་སྲིན་གྱི་ད་དེ་རིགས་ཁ་གསོ་རེད། གྲོགས་འདྲ་བོ་ཆགས་འགྲོ་རེད་སྲིན་གྱི་སྟོབས་ཡར། གཉན་སྲིན་གྱི་སྟོབས་ཡར་རྒྱས་འགྲོ་བའི་གི་རོགས་པ་བྱེད་ཀྱི་ཡོད་ཙང་ཨ་ནི་ནད་གཞི་མར་གཉན་ཁ་ཆག་ཡ་ལ་ཨ་ནི་འགོག་རྐྱེན་ཤུགས་ཆེན་པོ་ཅིག་བྱེད་ཀྱི་རེད་དེ་འདྲ་སོང་ཙང་གལ་སྲིད་གཉན་ཚད་ཡོད་ན་ཨ་ནི་དེ་ཚོའི་རིགས་དེ་ཡིན་གཅིག་མིན་གཅིག་ཉི་མ་ཉུང་ཐབས་ལ་ཉི་མ་ལྔ་ཙམ་དེ་མིན་ན་ཨ་ནི་སོ་སོའི་གི་གཟུགས་པོའི་ནང་ལོགས་ལ་ཚ་བ་མ་ཆག་བར་དུ་དེ་གས་ཡིན་གཅིག་མིན་གཅིག་སྤང་དགོས་ཅིག་གལ་ཆེན་པོ་ཆགས་ཀྱི་འདུག་ཨ་ནི། དེ་ནས་གཉན་ཁ་མར་ཆག་ཚར་བའི་གཞུག་གུ་ལ་ལྟ་རྒྱུན་དུ་ནས་ང་ཚོ་ག་རེ་ཡོང་གི་ཡོད་རེད་ཟེར་ན། གཟུགས་པོ་ཐང་ཆད་དེ་ཡོང་གི་རེད་ད་དེ་ག་རེ་རེད་ཟེར་ན་ད་གནས་སྐབས་རིང་ག་ལ་གཟུགས་པོའི་ནང་ལོགས་ལ་གཉན་ཁ་ཤུགས་ཆེན་པོ་གཅིག་བྱུང་ཡོད་དུས་ང་ཚོ་མ་གཞི་ནས་ད་དཔེ་བཞག་པ་ཡིན་ན་ད་དམག་ས་ལ་ཞེ་པོ་གཅིག་དམག་འཛིངས་ནས་ད་སོ་སོ་རྒྱལ་བ་ཡིན་ན་གས་ད་སོ་སོས་གིས་དཀའ་ལས་ཞེ་པོ་གཅིག་བརྒྱབ་ཡོད་རོ། དེ་འདྲའི་སོང་ཙང་གཟུགས་པོ་ཐང་ཆད་ཡོང་གི་རོ་དེ་ག་ནང་བཞིན་གྱིས་དཔེ་བཞག་ནས་ང་ཚོས་གཟུགས་པོ་གས་ད་ཅིག་ཐང་ཆད་དེ་ཡོང་གི་རེད། ད་དེ་དུས་ང་ཚོ་ག་རེ་གསུང་གི་རེད་ཟེར་ན། སྨན་གཞུང་ནང་ག་རེ་གསུང་གི་རེད་ཟེར་ན་ད་རླུང་འཕེལ་བའི་གི་དུས་ཚོད་ཆགས་ཀྱི་ཡོད་རེད། ཨ་ནི་དེ་ནས་ཟུངས་སྟོབས་མར་ག་ལ་གང་འཚམ་ཉམས་བསྡད་པའི་གི་དུས་ཚོད་ཆགས་ཡོང་དུས་དེ་དུས་གཞི་ནས་ཨ་ནི། གཅིག་གི་ཁ་ལག་བཅུད་ཀྱི་རིགས་བྱེད་རོགས་ད་ཤ་ཁུ་ལམ་སང་ཡང་ཤུགས་ཆེན་པོ་ཞེ་པོ་མ་བྱས་པ་བྱས་ཤ་གི་ཁུ་བ་སླ་པོ་དེ་འདྲས་བཏང་ཡ་དང་ཨ་ནི། ཨ་ནི་ཤ་ཁུ་མཉམ་པོ་ལ་ཨ་ནི་གཅིག་ཐུག་པ་བཏུང་ཡ་ལ་སོགས་པ། ཨ་ནི་དེ་ནས་འོ་མ་ཡིན་ནའི་རེད་ད། གཅིག་ད་ག་ནང་བཞིན་གྱིས་ད་ཤ་རིགས་འོ་མ་དེ་ཚོའི་རིགས་དེ་ཚོ་ད་བཅུད་ཀྱི་ཁ་ཟས་ཁ་ཟས་དེ་ཚོ་རིམ་པས་ག་ལེ་ག་ལེ་ནི་ཡང་བསྟེན་དགོས་ཡ་དེ་གལ་ཆེན་པོ་རེད་ཡང་དེ་གས་ཁྱོན་ནས་རང་མ་བསྟེན་ན་ཡང་ཟུངས་སྟོབས་རྦད་ཁོ་རང་མར་ཉམས་ནས་ཡང་ཅིག་གི་རྒྱུན་རིང་པོའི་གི་ཐོག་ལ་ཡང་དཀའ་ངལ་འཕྲད་ཡ་གི་ཉེན་ཁ་ཅིག་ཡོད་རེད་དེ། འདི་ག་རེད་ཟེར་ན། ད་ལྟ་སྨན་གཞུང་ནང་ལོགས་ལ་གཉན་རིམས་ཀྱི་སྨན་བཅོས་སྐབས་དུ། དང་པོ་མར་སྨན་བཅོས་ཚ་བ་གཉན་ཁ་བཅག་ཡས་ཀྱི་སྨན་བཏང་ཡག་དེ་ནས། ཟུངས་སྟོབས་གསོ་ཡས་ཀྱི་སྨན་བཏང་ཡག་འདི་ང་ཚོས་ཀྱི་གཉན་རིམས་ཀྱི་སྨན་བཅོས་ནང་ལོགས་ཀྱི་དེ་ག་རེ་ཟེར་དགོས་རེད Steps ཟེར་བ་རེད་ད། བརྒྱུད་རིམ་ཅིག་ཆགས་ཀྱི་ཡོད་རེད། འདི་དཔེ་གལ་ཆེན་པོ་ཆགས་ཀྱི་ཡོད་རེད་ག་རེད་ཟེར་ན། Negative ཆགས་པ་ཙམ་གྱིས་ད་དྲག་པ་རེད་ཟེར་བ་དེ་ནི་དྲག་པ་ཙམ་གྱིས་ད་དེ་ནས་སོ་སོའི་གཟུགས་པོ་ལ་བདག་པོ་མ་བྱས་པ་ཡིན་ན། ཕྱིས་སུ་རྒྱུན་དུ་ནས་གཟུགས་པོ་ཐང་ཆད་དེ་གས་བྱུང་གི་ཡོད་རེད་ད་དེ། ད་ལྟ་ཏོག་དབྱིབས་ཙམ་མ་རེད་ང་ཚོ་ནམ་རྒྱུན་གྱི་གཉན་རིམས་ན་ཚ་མང་པོ་ཡོད་ར་དཔེར་ན་ཆ་བཞག་ན་ད། ང་ཚོས་ཀྱི་ད་ལྟ་མ་ལེ་རི་ཡ་ལ་སོགས་པ་དང Dengue ལ་སོགས་པ་དང་དེ་ཚོའི་ཀྱི་ན་དུས་ཀྱི་ནི་ན་ཐང་ན་ལོ་འདྲ་བོ་ཅིག་འགོར་བ། དེ་ཚོའི་ཀྱི་སྐབས་དུ་དེ་ཚོ་ན་མཁན་དེ་འདྲའི་མང་པོ་ཡོད་རེད་དེ་ཚོ་དེ་ཚོ་ཡི་ད་ཕྱིས་སུ་སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་ད་རླུང་འཕར་བའི་སྐབས་སུ་ཨ་ནི་གཟུགས་པོ་ལ་བཅུད་མ་བཏང་བ་དང་གཟུགས་པོ་ཡག་པོ་མ་གསོས་པའི་རྐྱེན་གྱིས་ཨ་ནི།

ཟུངས་སྟོབས་ཟད་བསྡད་པ་དེ་གའི་ཡག་པོ་བྱས་ཡར་གསོས་སོང་ན་རྦད་དེ་དྲག་ཡ་དེ་རྦད་དེ་གཙང་དྲག་དྲག་ཡ་གཅིག་དང་མ་འོངས་པ་ལ་ད་ལྟ་དེའི་ཏོག་དབྱིབས་ན་བའི་རྐྱེན་གྱིས་ད་མ་འོངས་པ་ལ་ཡང་ཕྱིས་སུ་ཡང་དཀའ་ངལ་མ་འཕྲད་པའི་ཁེ་ཕན་ཏན་ཏན་ཡོད་རེད། ནི་འདི་ཡང་དཔེ་གལ་ཆེན་པོ་གཅིག་ཆགས་ཀྱི་ཡོད་རེད་སྨན་བཅོས་བརྒྱུད་རིམ་ནང་ལའང་འདིའི་རྣམ་པ་ཚོ་གི་ཡིན་ཅི་མིན་ཅི་ད་ཏོག་དབྱིབས་ན་བཞིན་པ་ཡིན་ན Negative ཆགས་ཚར་བའི་གཞུག་ལ་ལམ་སང་ཨ་སྨན་མཚམས་མ་བཞག་པ་བྱས་ཨ་ནི་བོད་སྨན་ད་ནད་གཞི་གི་སྨན་དེ་ཚོ་གཏོང་དགོས་ཆགས་ཀྱི་མ་རེད་ཡིན་ནའི་གི་ད་བོད་སྨན་སྐབས་ཐོག་སྐབས་སུ་བབས་པའི་གི་ད་སོ་སོའི་འབྲེལ་ཡོད་ཀྱི་ཉེ་འགྲམ་གྱི་སྨན་པ་ལ་འདྲི་གཏུགས་ཞུས་རྗེས་ཨ་ནི་ཟུངས་གསོ་བའི་གི་སྨན་དེ་ཡིན་ཅི་མིན་ཅི་ཨི་ཉུང་མཐའ་ལ་ཟླ་བ་གཅིག་བཏང་ཐུབ་ན་དཔེ་མ་སྲིད་ཀྱི་ཕན་ཐོགས་པོ་ཡོད་རེད་ཞུ་ཡས་འོང་འདི་ངས་ད་གལ་ཆེན་པོ་གཅིག་མཐོང་གི་ཡོད། ནི་འདི་ག་ནང་བཞིན་ད་ཐོག་མེད་ཀྱི་མཁྱེན་གྱི་བ་རེད་ད་ཏོག་དབྱིབས་ཀྱི་ན་ཚ་ན་ཤག་ཟེར་དུས་སེམས་ནང་ལོགས་ལ་དངངས་སྐྲག་དང་ཞེད་སྣང་དང་དེ་མང་པོ་ཡོང་བསྡད་ཀྱི་རེད་བ། ཨ་ནི་དེ་འདྲས་ཡོད་ན་ཨ་ནི་སེམས་ནང་དངངས་སྐྲག་དང་ཞེད་སྣང་དེ་འདྲས་བྱས་ཡོང་དུས་ང་ཚོས་ད་རླུང་ཞེ་པོ་ཅིག་འཕེལ་ཡོང་གི་ཡོད་རེད་རླུང་ཞེ་པོ་འཕེལ་ཡོང་དུས་ཨ་ནི་ན་ཚ་དེ་སླར་ཡང་མང་པོ་ད་ཚ་བ་ཡིན་ནའི་མང་དུ་རྒྱས་ཡག་ལ་སོགས་པ་དང་གཉིད་མ་ཁུག་ལ་སོགས་དེ་འདྲའི་གི། ན་ཚ་དེ་ལ་གྲོགས་དུ་ཆགས་འགྲོ་གི་རེད་བ། དེ་འདྲ་སོང་ཙང་སེམས་དེ་སེམས་ཁྲལ་དང་དངངས་སྐྲག་དེ་རྩ་བ་ཉིད་ནས་བྱེད་ཡས་ཡོད་མ་རེད་སེམས་པ་ལྷོད་ལྷོད་བཞུགས་ཡས་དེ་དཔེ་མ་སྲིད་པའི་གལ་ཆེན་པོ་དེ་འདྲའི་ཡིན་སེམས་པ་ལྷོད་ལྷོད་བཞུགས་པ་ཡིན་ན་གཟུགས་པོའི་ནང་ལ་རླུང་གི་འཁོར་རྒྱུག་དེ་ཆ་སྙོམས་པོ་བྱེད་ནས་ཡོང་དུས་ཨ་ནི་སྨན་གྱི་ལས་ཀ་བྱེད་དེ་འོ། སྨན་གྱི་ལས་ཀ་ཡག་པོ་བྱེད་ཨ་ནི། ནད་གཞི་གི་འཕེལ་རྒྱས་ལ་ཨ་ནི་ཉུང་བ། དེ་འདྲའི་གི་ཁེ་ཕན་དཔེ་མ་སྲིད་ཡོད་རེད་དེ་སོང་ཙང་རྣམ་པ་ཚོ་གི་ཨ་ནི་སེམས་ལྷོད་ལྷོད་བཞུགས་ཡས་ཅིག་ཨ་ནི་ད་ག་རེ་ཟེར་དགོས་རེད་དེ་འདྲའི་ཁ་ལག་གི་ཐོག་ནས་ད་གྲང་མོའི་རིགས་ད་ད་ལྟ་གོང་དུ་ཞུས་པ་ནང་བཞིན་གྱི་དེ་ཚོའི་རིགས་འཛེམ་ཡས་ཨ་ནི་སྐུ་གཟུགས་དྲོ་པོ་གནང་ཡས་ཨ་ནི་དེ་ག་ནང་བཞིན་དུས་ཐོག་ལ་གཟིམ་ཡས་དེ་གལ་ཆེན་པོ་རེད་ཨ་ནི་དེ་ག་ནང་བཞིན་ད་ད་ལྟ་བརྙན་འཕྲིན་དང་ད་ག་ཚོ་རེད། བརྙན་འཕྲིན་དང་ད་ལྟ་དེ་ཚོ་ག་རེ་ཟེར WhatsApp ལ་སོགས་པ་དང་དེ་ཚོའི་ནང་ལོགས་ལ་གནས་ཚུལ་མང་པོ་ཞེ་པོ་ཅིག་ཡོད་རེད་བ་དེ་ཚོ་གི་ཐོག་ལ་ཞེ་དྲག་མ་སེམས་པ་བྱས་དུས་ཚོད་ཞེ་དྲག་མ་བཏང་ན་ཨཱ་ནི་དེས་ཁེ་ཕན་བྱེད་ཐུབ་ཀྱི་འདུག་ད་ཡིན་ནའི་གི་གནས་ཚུལ་གི་ད་ང་ཚོ་དབྱིན་ཇི་ཐོག་ནས Update News ལབ་ཀྱི་རེད་བ་ད་དེ་ཤེས་དགོས་དེ་ཡང་གལ་ཆེན་པོ་ཆགས་ཀྱི་ཡོད་རེད་དེ་ཚོ་ད་ཡིག་ཐོག་ནས་ད News ནང་ལོགས་ལ་མང་པོ་བྲིས་བཞག་རྒྱུ་དེ་ཚོ་ཀློག་ན་རེད་བ་སོ་སོས་གི་དུས་ཚོད་དུས་ཚོད་གི་གནས་ཚུལ་དེ་ཤེས་པ་བྱས་དེ་མིན་པའི་གི་ད་ད་ལྟ་གནས་ཚུལ་མང་པོ་ཅིག་གི་ཞེད་སྣང་ཚ་བོ་དེ་འདྲའི་མང་པོ་ཞིག་བཏོན་ཡོང་གི་ཡོད་ད་ངས TV དེ་འདྲའི་ནང་ལོགས་ལ་ཨ་དེ་ཚོ་ལ་ཁྱོན་ནས་རང་ཅིག་མ་བལྟས་པ་བྱས་ཨ་འདིར་སེམས་པ་ལྷོད་ལྷོད་བཞུགས་ཡས་དང་ཨ་ནི་དེབ་ཀློག་ཡས་དང་ཨ་ནི་ཡང་ཁ་ཤས་དེབ་ཀློག་ཡས་ལ་དགའ་པོ་མེད་ན་ཡང་ཅིག་གི་སོ་སོའི་གི་དགའ་མོས་ཆེ་བའི་གི་གློག་བརྙན་བལྟ་ཡག་དང་གླུ་གཞས་ཉན་ལ་སོགས་པ་དང་གང་ལྟར་སེམས་པ་ལྷོད་ལྷོད་བག་ཡངས་པོ་གནང་ཡས་དེ་དཔེ་མ་སྲིད་པའི་གལ་ཆེན་པོ་དང་ཨ་ནི་སྨན་བཅོས་ཀྱི་བརྒྱུད་རིམ་ནང་ལོགས་ལ་སྨན་པ་ལ་འབྲེལ་བ་ཞུས་བྱས་ཨ་ནི་དུས་ཐོག་སྨན་བཅོས་དེ་འཐུས་ཤོར་མེད་པ་གནང་ཡག་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད་ད་དེ་འདྲ་ཅིག་ང་ཞུ་འདོད་བྱུང་སོང་ལགས་སོ། དེ་དང་མཉམ་དུ་ད་རིང་ཨ་ཅག་སྒྲོལ་མ་ལགས་ང་ཚོའི་རླུང་འཕྲིན་ལེ་ཚན་ནང་ལོགས་ལ་ཕེབས་པ་ཐུགས་རྗེ་ཆེ།

ཨ་མ་དྲན་པ་དང་དེ་ནས་པ་ལ་དྲན་པ་དེ་བཞིན་ཚེ་གྲོགས་དང་ཕ་ཡུལ་དྲན་པའི་གཞས་ཉན་དུས་སེར་མོ་བ་ཚང་མས་ཀྱང་སོ་སོའི་ཡབ་ཡུམ་དང་ཕ་ཡུལ་ལྷང་ལྷང་དྲན་ཡོད་ཤག་རེད། ང་རང་ཚོས་དུས་རྟག་ཏུ་གསན་རྒྱུ་བྱུང་ན་དྲན་པ་ནི་གོང་ས་མཆོག་གི་བཀའ་སློབ་རེད། མཚམས་འདི་ལ་གོང་ས་མཆོག་གི་བཀའ་སློབ་འདི་ཐུགས་དགྱེས་པའི་བློ་དང་ལྡན་པའི་ངང་ནས།

ཨ་དེ་ནས་འདུ་བྱེད་འགགས་ནས་ད་ཉིས་སྟོང་ལོ་ཤ། ཉིས་སྟོང་ལོ་ཤར་ཟ་དོ་མ་ཟེར་བས་ཉིས་སྟོང་གི་ལོའི་ད་ཉིས་སྟོང་ལྔའི་ལོ་སླེབས་ཚར་ཡིན་པ་རེད་ཉིས་སྟོང་ལྔ་དེ་གས་སྤྱི་ཟླ་བརྩི་བ་ཡིན་ན་སྤྱི་ཟླ་དང་པོ་རྫོགས། ད་གཉིས་པ་རྫོགས་ལ་ཉེ་བ་བྱས་བྱས་ད་བསྡད་དུ་ཡོད་པ་རེད། ད་ཟླ་བ་ཁ་ཤས་གོང་ནས་ལམ་རིམ་བཀའ་ཆོས་ཡོད་རེད་ལམ་རིམ་བཀའ་ཆོས་ཡོད་ཟེར་དེ་གས་ད་ཚུགས་ནས་ཉི་མ་གསུམ་ཙམ་ད་བསྡད་ཚར་ཡིན་པ་རེད། དུས་འགྲོ་འདེགས་འདུག་བ།

དེ་འདྲའི་ཅིག། ན། ཆོས་ལྟར་སྣང་ཅིག་གི་ངང་ལ་ཡ། ཡང་ན་ཆོས་ལྟར་སྣང། ཡང་ན་ཆོས་ཅུང་ཟད། ཡང་ན་ཅིག་གི་ངང་ལ་ཡ། མི་ཚེ་བསྐྱལ་བྱས། ཨེ་མཐའ་མ་ཤི་བའི་རྗེས་ལ་ཡ། ད་ཕྱག་མཆོད་འབུལ། མི་ཞེ་དྲག་ཅིག་གིས་བྱས་བྱས། ཨེ་ནི་རང་ལ་ཕན་དུ་རེ་དགོས་ཡ་རོ་དེ་འདྲའི་ཅིག་ད་ཆགས་ཀྱི་ཡོག་རེད། ད་དེ་འུ་ཐུག་ཐབས་ཟད་ཀྱི་ལས་ཀ་རེད། མ་ཤི་གོང་ལ་ཡ། སོ་སོ་རང་ཉིད་ཀྱིས། གདེང་ཁེར་བཅས་བྱས། ཆོས་པ་རབ་འཆི་བ་ལ་བྲོད། འབྲིང་མི་འཚེར། ཐ་མ་མི་འགྱོད་གསུང་བ་ནང་བཞིན་གྱི་ཤི་ཁ་སླེབས་པའི་སྟེང་ལ་ཡང་སོ་སོ་གདེང་དང་བཅས་པའི་ཐོག་ནས་རྗེས་ཤུལ་ཚོ་ལ་ཡང་ད་ཕྱག་མཆོད་འབུལ་བྱས་ནས་ཡིན་ཞེས་རེ་དགོས་ཡ་ཀས་མེད་ང་ར་གསོན་པའི་རིང་ལ་ཡང་གང་ཡོང་ཅི་ཡོང་བྱས་ཡོད། ང་རའི་རང་མགོ་ང་རས་བཏོན་འགྲོ་གི་རེད་ཟེར་ཡ་བྱེད་ཀྱི། པའི་ཚོད་ཐིག་ག་གདེང་ཁེར་བྱུང་ན། ཨེ་ན་བློ་བདེ་པོ་ཅིག་མ་རེད་པས་ཡ།

དུས་ལན་ཅིག་རྙེད་པའི་རྟེན་མཆོག་འདི། དོན་མ་གྲུབ་ལག་ནས་འཆོར་ཉེན་གདའ། ད་ཐར་པའི་ལམ་ལ་སྙེག་རེ་རན། དོན་དེ་ཕྱིར་བསྐུལ་མས་བཅངས་ཏེ་བཟུང། ཅེས་གསུང་བ་ཡིན་པ་རེད། ས་དེ་འདྲའི་ཡིན་དུས་ད། འཆི་བར་ངེས། ནམ་འཆི་ངེས་པ་མེད་པར། གང་ལྟར་ང་རང་ཚོ། ཅིག་སོ་སོ་གཟུགས་པོ་བདེ་ཐང་ཡོད་བསྡད་པ། ཨེ་ནས་ཅིག་མཐུན་རྐྱེན་འཛོམས་པོ་ཡོད་བསྡད་པ། དེ་འདྲ་ཞིག་གི་བར་ལ་ཡང། ཅིག་ཕལ་ཆེར་ད་ཤི་མི་ཡོང་བསམ་པ་འདྲ་བོ། ཅིག་ཡོད་རེད་དེ་ཡིན་ནའི་བརྒྱ་ཆ་བརྒྱ་ཐམ་པ་མ་ཤི་བའི་གདེང་ཚོད་རུ་ག་རེ་ཡོད་པ་འགན་ལེན་རུ་བ་ག་རེ་ཡོད་པ་ཟེར་ལབ་ན་ཕལ་ཆེར་བཤད་ཐུབ་ཡག་ཡོད་མ་རེད་གློ་བུར་ལ་ཕྱིའི་རྐྱེན་རུ་བ་ག་རེ་ཡོང་འགྲོ་ཡོད་གློ་བུར་ལ་ནང་གི་རྐྱེན་རུ་བ་ག་རེ་ཡོང་འགྲོ་ཡོད་དེ་འདྲས་ཀྱི་འོ་ཚོད་མ་ཐིག་པ་ཅིག་ཡིན་པ་རེད་ད་དེ་འདྲས་ཡིན་པ་ཡིན་དུས་འཆི་བར་ངེས་ཤིང་ནམ་འཆི་ངེས་པ་མེད་པ།

ཉིན་རེ་བཞིན་དུ་ཨེ་ནི་མི་ཚེ་དོན་དང་ལྡན་པ་ཅིག་བྱེད་ཡ་ཅིག་བྱུང་ན་ཨེ་ནི་ཚེ་ལ་ལོ། ལྔ། བཅུ། བཅོ་ལྔ། ཉི་ཤུ། སུམ་ཅུ། བཞི་བཅུ། ལྔ་བཅུ་ག་ཚད་ད་ཡོད་པ་ཡིན་ནའི་ཨེ་ནི་ཁོ་དོན་དང་ལྡན་པ་ཅིག་བྱུང་བ་ཡིན་ན། ལོ་གཞོན་པའི་ཁ་ཐུག་ནས་ཅིག་ཐོས་བསམ་སྒོམ་གསུམ་གྱི་གོམས་འདྲིས་རུ་ཏོག་ཙམ་བྱུང་ན་ཨེ་ནི། ན་རྒས་རྩི་བསྡད་པའི་ཁ་ཐུག་ལ་བསམ་བློ་དྲང་པོ་བསྡད་ཐུབ་ཡ་རུ་ཅིག་དང་བསམ་བློ་བཏང་ཐུབ་ཡ་རུ་ཅིག་ཨེ་ནི་ཡོང་ཡ་ཡིན་པ་རེད། པ་དེ་འདྲ་ཡིན་པ་ཡིན་དུས་ད་ང་རང་ཚང་མ་ལོག་བྱས་ད་ཆོས་ཁས་མ་བླངས་ན་སོ་སོ་རང་དབང་རེད་འོ་ད་མགོ་རྟིང་ལོག་ནས་ཕྱིན་པ་ཡིན་ནའི་སོ་སོ་རང་དབང་རེད་ད་ཆོས་ཞིག་ཁས་བླངས་ནས་ཆོས་ལ་ཡང་དོ་སྣང་ཡོད་པ་ཡིན་ན་ཆོས་བྱེད་སྟངས་ཚུལ་དང་མཐུན་པ་ཞིག་བྱས་པས་གལ་ཆེན་པོ་རེད་ཤག་སློབ་སྦྱོང་བྱས་པས་གལ་ཆེན་པོ་རེད་འོ་དེ་ལྟར་ཡིན་དུས་ད་ནས་ད་ད་རེད། དང་ཨ་ནི་ཆོས་ཞེས་བྱ་དགོས་པ་དག་དང་ཆོས་ཀྱི་སྙིང་པོ་རུ་མཐར་ཐུག་པ་དེ་ཨ་ནི་བདག་པས་གཞན་གཅེས་པའི་བྱང་ཆུབ་ཀྱི་སེམས་འདི་བསྒོམ་ཡག་ཡིན་པ་རེད་ད་དེ་རང་གི་རྒྱུད་ལ་མ་སྐྱེས་པ་བསྐྱེད་སྐྱེས་པ་གོང་ནས་གོང་དུ་སྤེལ་ཐབས་ཅིག་བྱས་ནས་རྣམ་མཁྱེན་རྒྱལ་བའི་གོ་འཕང་མཐའ་ཡས་པའི་མ་རྒན་སེམས་ཅན་ཐམས་ཅད་ཀྱི་ཆེད་དུ་དག་ག་སོགས་རེ་ཕུལ་གྱིས་སྒྲུབ་ཐུབ་པ་ཅིག། མདོར་ན་དང་ག་ད་ང་ཚོ་ད་རེས་ཀྱི་མི་ཚེ་འདི་ལ་རྣམ་མཁྱེན་གྱི་ས་ལ་འགྲོ་ཡག་གི་གོམ་པ་མགོ་ཅིག་བཙུགས་ཐུབ་པ་ཞིག་ད་དེ་ང་ཚོ་ད་རེ་བ་བརྒྱབ་སེམས་ཤུགས་བསྒྲིལ་ནས་ད་འབད་རྩོལ་བྱ་དགོས་པ་རེད། སྔོན་སྐལ་བ་བཟང་བའི་དུས་ལ་བཀའ་སློབ་ལམ་སྟོན་གནང་བ་འདིའི་ནང། ལོ་གཞོན་པའི་སྐབས་ལ་ཆོས་མ་དྲན། ལོ་རྒས་པའི་སྐབས་ལ་གཞོན་དུས་ཆོས་མ་བྱས་པ་འགྱོད་པ་སྐྱེས་ན་འཕྱི་དྲགས་པ་རེད་གསུངས་སོང། དུས་རྟག་ཏུ་ཆོས་དྲན་དགོས་པའི་བཀའ་སློབ་ལམ་སྟོན་གནང་པ་འདི་རླུང་འཕྲིན་བརྒྱུད་ནས་དྲན་གསོ་ཞུ་བཞིན་ཡོད། གླུ་དབྱངས་ལེ་ཚན་ནང་ལ་གཞས་ཨེ་མ་ལེན་བྱེད།

ལྷ་ལ་ཕུལ་ནས་ཨ་མའི་མགོན་སྐྱབས་གནང་རོགས་ཞུས་ཡིན། ཕ་མ་ལ་བརྩེ་དུང་ཆེན་པོ་ཡོད་པས་ཕ་མ་དང་ཁ་བྲལ་ན་འདི་འདྲ་ཚོར་ཡོང། དུས་རྟག་ཏུ་དྲིན་ཆེན་ཕ་མ་དྲན་ཡོང། བུང་བ་དང་ཁྲུང་ཁྲུང་སོགས་ཕ་ཡུལ་ལ་ལོག་དུས་ཕ་མ་གཉིས་ལ་བུ་ཆུང་བདེ་ཐང་ཡོད་ལུགས་གསུང་རོགས་ཞེས་པའི་གཞས་འདི་ཉན་དུས་ང་ནི་ཡབ་ཡུམ་གཉིས་ལྷག་པར་དྲན་བྱུང། བར་མཚམས་འདི་ལ་ལེ་ཚན་ཉིན་ཁྱད་པར་ཅན་གསན་པར་ཞུ།

ང་ཚོའི་ཁྱད་པར་ཅན་གྱི་ཉིན་མོ་ངོ་སྤྲོད་ལེ་ཚན་ལ་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ནི་བོད་དང་རྒྱ་གར་དེ་བཞིན་རྒྱལ་སྤྱིའི་ཉིན་མོ་ཁྱད་པར་ཅན་རྣམས་རྣམ་པ་ཚོ་ལ་ངོ་སྤྲོད་ཞུ་ཡས་ཀྱི་ལེ་ཚན་གལ་ཆེན་པོ་ཞིག་ཡིན་པས་ལྷན་རྒྱས་མུ་མཐུད་ནས་གསན་རོགས་གནང། ང་ཚོས་ད་བར་ལེ་ཚན་བཅུ་བཞི་བསྐྱངས་ཟིན་པ་དེ་ཡི་བརྒྱུད་རིམ་ནང་ལ་ཁྱད་པར་ཅན་གྱི་ཉིན་མོ་བཅུ་གསུམ་ངོ་སྤྲོད་ཞུས་ཟིན་པ་ཡིན་པས་རྣམ་པ་ཚོ་ལ་ཅུང་ཟད་ཐུགས་ཕན་གསོས་པའི་རེ་བ་ཞུ་གི་ཡོད། ང་ཚོས་གོང་གི་ལེ་ཚན་ནང་ལ་རྣམ་པ་ཚོ་ལ་བོད་ཟླ་བཞི་བ་ས་ག་ཟླ་བའམ་འབུམ་འགྱུར་ཟླ་བའི་སྐོར་ཞུས་ཟིན་པ་ཡིན། དེ་མ་ཟད་ས་ག་ཟླ་བའི་འདི་ཡི་ནང་ཉིན་རྩ་ཆེ་ཤོས་དེ་ཚེས་པ་བཅོ་ལྔ་ཡིན་ཅེས་ཞུས་པ་བཞིན། རྣམ་པ་ཚོས་མཁྱེན་གསལ་ལྟར་ཉིན་མོ་རྩ་ཆེན་པོ་དེ་དེ་རིང་རེད། ལགས་རེད། དེ་རིང་ནི་ས་ག་ཟླ་བའི་ཚེས་བཅོ་ལྔ་ཡིན་པ་དང་ཉིན་མོ་འདི་ལ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་སྐུ་བལྟམས་པ་དང། སངས་རྒྱས་པ་སྐུ་མྱ་ངན་ལས་འདས་པ་རེད། དེ་འདྲ་སོང་ཙང་དུས་ཆེན་གསུམ་མཉམ་དུ་འཛོམས་པ་དང། དགེ་བའི་ལས་བསག་ཡག་གི་དུས་ཆེན་ཁྱད་པར་ཅན་ཞིག་ཀྱང་ཆགས་ཀྱི་ཡོད་པ་རེད། གནའ་སྔ་མོ་རྣམ་པ་ཚོས་མཁྱེན་གསལ་ལྟར། ཏོག་དབྱིབས་ན་ཚ་འདི་མེད་པའི་སྐབས་ལ་བོད་མི་ཡོངས་དམིགས་བསལ་གྱིས་ང་ཚོ་ལས་བྱེད་སློབ་ཕྲུག་ཡོངས་ནས་གླིང་སྐོར་སྐོར་ཡག་དང་གཙུག་ལག་ཁང་ལ་གསོ་སྦྱོང་གི་སྡོམ་པ་ཞུ་ཡག་དེ་བཞིན་སྤྲང་པོ་དང་སེམས་ཅན་རྣམས་ལ་སྦྱིན་པ་གཏང་ཡག་སོགས། བྱས་ནས་ཉིན་མོ་དེ་རྒན་གཞོན་བར་གསུམ་གྱིས་དགའ་དགའ་སྤྲོ་སྤྲོའི་ངང་ནས་དགེ་བའི་བྱ་བཞག་གང་མང་སྒྲུབ་ཀྱི་ཡོད་པ་རེད། ཡིན་ན་ཡང་ད་ལྟ་ཏོག་དབྱིབས་ན་ཚ་དེ་ལ་མ་ལྟོས་པར་དབུས་ས་གཉིས་ཀྱི་བཀའ་རྒྱ་བསྲུང་བའི་ཐོག་རང་རང་སོ་སོའི་ཚོགས་པ། སྤྱི་ཚོགས། སློབ་གྲྭ། དགོན་སྡེ་དེ་བཞིན་རང་ཁྱིམ་ནང་རྒན་གཞོན་བར་གསུམ་གྱིས་ཁ་འདོན་དང་མཆོད་པ་རྒྱ་ཆེན་པོ་བྱས་ནས་དགེ་བའི་ལས་ལ་བརྩོན་བཞིན་ཡོད་པ་རེད། ལེ་ཚན་འདི་བརྒྱུད་ནས་རྣམ་པ་ཚོས་དགེ་བའི་ལས་གང་མང་བསགས་རོགས་གནང། སྐྱེས་པའི་ཐ་མ་ཤི་ཡ་ཡིན་དུས་རང་གི་དགེ་བའི་ལས་གང་བསགས་པ་དེ་ཁོ་ན་ཐ་མ་ཤི་བའི་དུས་སུ་འཁྱེར་ཡ་ཡོད་པ་མ་གཏོགས་གཞན་གང་ཡང་ཕན་མི་ཐོགས། སོང་ཙང་རྣམ་པ་ཚོས་འདི་ཐུགས་ལ་བཅངས་རོགས་གནང་ཅེས།

བྱམས་བརྩེ་ལྡན་པ་དང་ཤ་ཚ་བ་སྙིང་ལ་བཅོལ་བ། དེ་ངའི་ཨ་མ་རེད། ཁྱེད་བཀའ་དྲིན་ཅན་གྱི་མ། ངའི་ཨ་མ་རེད། མ་ལ་བསྟོད་པའི་གཞས་འདི་སྙན་པོ་འདུག་དངོས་གནས་སྙན་པོ་འདུག། ཡང་སྒྲུང་གསན་པར་ཕེབས་པའི

གསན་མོ་བ་ལྷན་རྒྱས་ལ་དེ་རིང་སྒྲུང་གཏམ་གྱི་ལེ་ཚན་འདིའི་ཐོག་ངས་དབུལ་མོ་རྒན་མོའི་གཏམ་ཞེས་པ་འདི་ཞུ་ཡས་ཡིན། དབུལ་མོ་རྒན་མོའི་གཏམ། སྔོན་ཁྱིམ་བདག་ཕྱུག་པོ་ཞིག་ལ་གཡོག་མོ་རྒན་མོ་ཞིག་ཡོད། རྒན་མོ་དེར། ཟས་གོས་ཡག་པོ་སྤྲོད་ཀྱི་མེད་ལ། རྒྱུན་དུ་ལས་ཀ་ཁོ་ན་བྱེད་དུ་བཅུག་པ་མ་ཟད། རྡུང་རྡེག་འབའ་ཞིག་འོག་བསྡད་དགོས་ཀྱི་ཡོད། ཉིན་གཅིག་རྒན་མོར་དཀའ་ངལ་ཆེན་པོ་ཞིག་འཕྲད་པས་མ་བཟོད་ནས་ཆུ་ལེན་པར་འགྲོ་བའི་སྐབས། ཆུ་ཁར་རང་ཤི་རྒྱག་དགོས་སྙམ་ནས་ངུ་གིན་བསྡད། དེར་འཕགས་པ་ཀ་ཏ་ཡ་ན་ཕེབས་པ་དང་མཇལ། འཕགས་པས་ཁྱོད་ཅིའི་དོན་དུ་ངུ་གསུངས་པ་ལ། རྒན་མོས། ཤིན་ཏུ་དབུལ་བའི་ལོ་རྒྱུས་རྣམས་ཞུས། འཕགས་པས་རྒན་མོ་ལ། ཁྱེད་ཀྱི་དབུལ་བ་དེ་འཚོང་གི་མིན་ནམ་ཞེས་དྲིས། རྒན་མོ། ཡ་མཚན་སྐྱེས་ནས། འཕགས་པ་ལ། དབུལ་བ་འཚོང་རུང་ངམ་ཞེས་ཞུས། འཕགས་པས་གལ་ཏེ་ཁྱོད་ཀྱི་དབུལ་བ་དེ་བཙོངས་ན། དང་པོ་ཁྲུས་བྱས་ལ་དེའི་འོག་ཏུ་སྦྱིན་པ་ཐོངས་གསུངས། རྒན་མོས། བདག་དབུལ་ཆེ་བས་སྦྱིན་རྒྱུ་གང་ཡང་མེད། ལག་ཏུ་ཆུ་སྣོད་གཅིག་རང་ཡོད་པ་འདི། ཁྱིམ་བདག་གི་ཡིན་ཞུས། འཕགས་པས་ཁྱེད་ལ་སྦྱིན་རྒྱུ་ཡོད་དེ། ཆུ་གཙང་མ་བླངས་ནས་སངས་རྒྱས་ལ་ཕུལ། དེ་བཞིན། བདག་ལའང་དྲོངས་ཤིག། བདག་གིས་ཁྱེད་ཀྱི་སྦྱིན་པའི་ཚིགས་བཅད་ཀྱང་མཛད་དོ། གསུངས་པ་ལྟར། རྒན་མོས་དེ་བཞིན་བྱས་པས་བསོད་ནམས་ཀྱི་མཐུས། རྒན་མོར་རྒྱུ་ནོར་མང་དུ་སོང་བ་དང་ཚེ་འཕོས་ནས་ལྷའི་གནས་སུ་སྐྱེ་བ་བླངས་པ་རེད།

ཡང་གླུ་དབྱངས་ལེ་ཚན་ནང་ལ། གཞས་པ་བསྟན་འཛིན་ཟླ་བ་མཚོ་སྣས་བཏང་བའི་གཞས། ཕ་མ་ཞེས་པ་ཐུགས་དགྱེས་གསན་ཡོང་བ་ཞུ།

མ་ལགས་པཱ་ལགས་ཨ་མ་ལགས་པཱ་ལགས་མི་ཚེ་འདི་ཕ་མ་ཡི། དེང་དུས་ཀྱི་གཞོན་སྐྱེས་ཚོས་ཚིག་འདི་དག་ལེགས་པར་གསན་ནས་ཕ་མས་དཀའ་སྡུག་ཇི་ལྟར་མྱོང་ནས་ཁྱེད་རང་གསོ་སྐྱོང་གནང་བ་ཤེས་ནས་ད་རིང་ཕ་མ་གཉིས་ལ་བཀའ་དྲིན་བསམ་ཤེས་ཤིག་གནང་རོགས།

བཀྲ་ཤིས་བདེ་ལེགས། རླུང་འཕྲིན་གསན་མཁན་ཡོངས་ལ་འཚམས་འདྲི་ཞུ། ང་བསྟན་འཛིན་དར་རྒྱས་ཡིན། ང་ཚོའི་དཔེ་དེབ་ངོ་སྤྲོད་ལེ་ཚན་ནང་ཕེབས་པར་དགའ་བསུ་ཞུ་རྒྱུ་ཡིན། ལེ་ཚན་འདི་ཡི་ནང་ལ་ང་ཚོས་འཛམ་གླིང་ནང་གི་སྐད་གྲགས་ཆེ་བའི་དཔེ་དེབ། ལྷག་པར་དུ་སློབ་ཕྲུག་ཚོ་ལ་ཐད་ཀར་འབྲེལ་བ་ཡོད་པའི་དཔེ་དེབ།

ཧ་ལམ་ཉུང་ཉུང་རེད། དེ་འདྲ་སོང་ཙང། ངས་གོང་དུ་ཞུས་པ་བཞིན། སློབ་ཕྲུག་སྤུན་གཉིས་ཆེ་བའི་མཚན་ལ་བསྟན་འཛིན་སྨོན་ལམ་དང་ཆུང་བའི་མཚན་ལ་བསྟན་འཛིན་འཇམ་དབྱངས། ཁོང་གཉིས་ཀྱིས་རང་ཉིད་ཀྱི་ཕ་མ་བཟང་པོའི་ལམ་སྟོན་དང་མིག་དཔེ་བཟང་པོའི་འོག་ནས། ལྷག་དཀར་ནམ་ཡིན་ལ་གོང་ས་མཆོག་གི་བཀའ་སློབ། མཚམས་རེ་དཔེ་དེབ་ཀྱི་དུམ་མཚམས་ཀློག་ནས། རང་ཉིད་ཀྱི་སྤྱི་ཚོགས་དྲ་རྒྱ་དང་ངོ་དེབ་ནང་བཏང་ནས། གུས་པ་རང་ཉིད་དགེ་རྒན་ཞིག་ལ་མིག་དཔེ་ཡག་པོ་བྱུང་བ་མ་ཟད་སློབ་མ་གཞན་ལ་ཡང་མིག་དཔེ་ཡག་པོ་ཞིག་སྟོན་དང་སྟོན་བཞིན་པ་རེད། ཐེངས་འདིའི་ལེ་ཚན་ནང་ལ་ཁོང་རྣམ་པ་གཉིས་གདན་འདྲེན་ཞུས་ཡོད། བསྟན་འཛིན་སྨོན་ལམ་ལགས་དང་བསྟན་འཛིན་འཇམ་དབྱངས་ལགས་ཐོག་མར་དེ་ལ་ང་ཚོའི་ལེ་ཚན་ནང་ཕེབས་པ་བཀྲ་ཤིས་བདེ་ལེགས། ལགས་སོ་རྒན་ལགས་བཀྲ་ཤིས་བདེ་ལེགས། རྒན་ལགས་བཀྲ་ཤིས་བདེ་ལེགས། ལགས་སོ། ད་སྨོན་ལམ་ལགས་ཁྱེད་རང་འཛིན་གྲྭ་ག་ཚོད་ཡིན་པ་དང། ཁྱེད་རང་གི་ལྷག་དཀར་དཔེ་དེབ་ཀློག་ཡ་དེ་ཐོག་མར་ག་དུས་འགོ་བཙུགས་ཡིན་པ་དང། ད་བར་ཐེངས་ག་ཚོད་ཀློག་ཡིན་མིན་ང་ཚོ་ལ་ངོ་སྤྲོད་ཏོག་ཙམ་གནང་རོགས་གནང། ལགས་སོ་རྒན་ལགས་ང་རང་ད་ལྟ་འཛིན་གྲྭ་དགུ་པ་དུང་ནང་སློབ་སྦྱོང་བྱེད་བཞིན་ཡོད་ན་ནིང་གི་ལོ་དེའི

ཨ་ནེ་ལྷན་རྒྱས་ལྷག་དཀར་བཟང། ངའི་མིང་ལ་བསྟན་འཛིན་འཇམ་དབྱངས་དང། ང་རྡ་སྟེང་བོད་ཁྱིམ་འཛིན་གྲྭ་དྲུག་པའི་སྡེ་ཚན་གསེར་ཉའི་ནང་སློབ་སྦྱོང་བྱེད་བཞིན་ཡོད། ཨ་ནེ་དེ་རིང་ང་ང་རང་གི་ཀློག་པའི་བཀའ་སློབ་འདི་བཀའ་སློབ་སྙིང་གི་ནོར་བུ་ང་དེ་རིང་ཁྱེད་རང་ཚོ་ལ་འགྲེལ་བཤད་རྒྱག་རྒྱུ་ཡིན། ད་ག་ལ་ན་ང་རང་འདི་བཀའ་སློབ་སྙིང་གི་ནོར་བུ་ཀློག་དུས་ད་དེ་མང་ཆེ་བ་རེད་ཅེས་སོ་སོའི་བཀའ་སློབ་དེ་བོད་དང་འབྲེལ་བ་ཡོད་རེད། ང་ཚོའི་ཕ་ཡུལ་བོད། ད། ཁྱེད་རང་གཉིས་བོད་ཞུ་བ་ཡིན་ན་འདི་ང་ཀློག་ནས་གོང་ས་མཆོག་གི་བཀའ་སློབ་གནང་ཁར་སོ་སོ་བོད་པ་ཡིན་པའི་ཆ་ནས་ཡོ་སོ་སོ་ག་རེ་ག་རེ་བྱེད་དགོས་ཡོད་མེད་ཨ་ནི་དེ་མ་ཟད་སོ་སོ་ཡོ་ལས་འགན་ག་རེ་ཡོད་བོད་པ་ཅིག་ཡིན་པའི་ཆ་ནས་དཔེ་བཤད་ན་ཕྱི་རྒྱལ་ལ་ཕྱིན་ཨ་ནི་སོ་སོ་བ་ཅིག་བོད་ཀྱི་རིག་གཞུང་དྲན་པ་བརྗེད་པ་ཡིན་ན་བོད་པ་ཡིན་པའི་ཆ་ནས་ཆོ་མེད་རེད། ཨན་དེ་འདྲ་སོང་ཙང་སོ་སོ་བོད་པ་གཅིག་ཡིན་པའི་ཆ་ནས་ཕྱི་རྒྱལ་འགྲོ་ནའི་རེད་ལུང་པ་ག་བ་འགྲོ་ནའི་སོ་སོ་བ་ཅིག་བོད་ཀྱི་རིག་གཞུང་འདི་དྲན་པ་མ་བརྗེད་ནས་སོ་སོ་ཉར་དགོས་རེད། བཀའ་སློབ་སྙིང་གི་ནོར་བུ་འདི་ཀློག་ནས་ང་ག་རེ་ཤེས་ཟེར་ན་ང་རང་འདི་དང་པོ་བོད་ཡིག་ཀློག་ཚེ་ད་ཡག་ཡག་པོ་ཆགས་ད་ཆགས་ཨན་དེ་མ་ཟད་དང་པོ་ང་ཚོ་བོད་ཀྱི་ཆོས་རིག་ཨ་ནི་རིག་གཞུང་ཨན་དེ་འདྲ་མང་པོ་ཤེས་ཨན་གསུམ་པ་དེ་ག་རེ་ཆགས་ཟེར་ན་སོ་སོ་རང་ཆེན་པོ་ཆགས་དུས་མི་ཚེ་ཡག་ཡག་པོ་ཅིག་སྐྱེལ་ཨན་སོ་སོ་ཡག་མི་ལ་ཕན་ཐོགས་བ་དང་གནོད་མ་སྐྱེལ་བ་ཅིག་བྱེད་བ་རེད། ལགས་སོ་འཇམ་དབྱངས་ལགས་དེ་ག་རང་རེད་ང་ཚོ་བོད་པ་ག་པར་བཞུགས་ཀྱི་ཡོད་པ་ཡིན་ན་ཡང་བོད་པ་ཡིན་པ་མ་བརྗེད་ཡ་ད་དེ་ག་ནང་ལྟར་བོད་སྐད་ཀློག་ཡག་འདི་གལ་ཆེན་པོ་རེད་དཔེར་ན་པན་ཆེན་རིན་པོ་ཆེ་མཆོག་གིས་སྐད་ཡིག་ཐམས་ཅད་ཤེས་ན་བཟང་མོད་ཀྱང་རང་གི་ཕ་སྐད་བརྗེད་ན་ངོ་ཚ་ཡིན་དེ་དངོས་གནས་ངོ་མ་རེད་ལགས་སོ་ད་མཐའ་མ་དེ་ལ་ལགས་སོ་མཐའ་མ་དེ་ལ་རྣམ་པ་གཉིས་གང་རུང་ངོས་ནས་གོང་ས་མཆོག་གི་བཀའ་སློབ་སྙིང་གི་ནོར་བུ་ནི། མང་པོ་ཡོད་པ་དཀྱིལ་ནས་གཅིག་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གསན་མཁན་ཡོངས་ལ་ཀློག་རོགས་གནང་འབོད་སྐུལ་ཞུ་བ་ཡིན། དགེ་ལགས་བཀྲ་ཤིས་ལེགས། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་ཟླ་བ་བརྒྱད་པའི་ཚེས་དྲུག་ཉིན། ཧོན་སུར་གཞིས་སྒར་སེར་སྐྱ་མི་མང་ལ་བསྩལ་བའི་བཀའ་སློབ། མི་སྤུས་དག་པོ་དང་ལྷག་བསམ་གྱི་རྒྱབ་རྟེན། ལྷག་པར་སློབ་གྲྭ་ཁག་ནང་སློབ་སྦྱོང་བྱེད་མཁན་སློབ་ཕྲུག་ཚོར་ཤེས་ཡོན་སློབ་སྦྱོང་སྤྲོད་པ་ཙམ་མ་ཡིན་པར་རྩ་བའི་མི་སྤུས་དག་པོ་ཞིག་བཟོ་རྒྱུའི་ཐད་དམིགས་བསལ་གྱི་དོ་སྣང་བྱེད་དགོས། སྤྱིར་བཏང་འཛམ་གླིང་ཐོག་ཤེས་ཡོན་སློབ་སྦྱོང་སྤྲོད་མཁན་ཚང་མས་ཡ་རབས་དང་སྤྱོད་པ་བཟང་པོ་བྱེད་དགོས་པའི་བསླབ་བྱ་རྒྱག་གི་ཡོད་ཀྱང། སྤྱིའི་མཐོང་ཚུལ་ལ་སློབ་གྲྭ་ཞེས་བརྗོད་དུས་གཙོ་བོ་ཤེས་ཡོན་ཁོ་ན

དེ་དང་ཆབས་ཅིག་རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡས་ཡོད་ན། ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། རང་ཉིད་ཀྱི་དཔེ་དེབ་ཀློག་ཡས་དེ་མི་གཞན་ལ་ངོ་སྤྲོད་ཞུ་རྒྱུ་དེ་ཡང་གལ་གནད་ཆེན་པོ་དང་གང་ཟག་གཞན་ལ་ཡང་ཐུགས་ཕན་གསོས་ཐུབ་སོང་ཙང་རྣམ་པ་ཚོ་ངེས་པར་དུ་ལེ་ཚན་འདི་ཡི་ནང་ལ་མཉམ་ཞུགས་གནང་རོགས་གནང། ང་ཚོ་ལེ་ཚན་འདི་གསན་པ་བཀའ་དྲིན་ཆེ་ང་ཚོ་ལེ་ཚན་རྗེས་མ་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང

ཡང་གླུ་དབྱངས་ལེ་ཚན་ནང་ལ། ལ་གཅིག་རྒྱབ། ལ་གཉིས་རྒྱབ་ཞེས་པའི་གཞས་འདི་ཐུགས་དགྱེས་གསན་ཡོང་བ་ཞུ།

གཞས་ཚིག་གི། ཨ་མ་མ་དྲན་རང་དྲན་རེད། ཟས་དང་པོ་སྟེར་མཁན་ཨ་མ་ཡིན། ཨ་ཕ་མ་དྲན་རང་དྲན་རེད་གོས་དང་པོ་སྤྲོད་མཁན་ཨ་ཕ་ཡིན། ཞེས། གསན་དུས་གཟིགས་མོ་བ་ཚང་མས་ཀྱང་སོ་སོའི་ཡབ་ཡུམ་དང་ཕ་ཡུལ་ལྷང་ལྷང་དྲན་ཡོད་ཤག་རེད། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་དང་ཏོག་དབྱིབས་གོ་རྟོགས་ཀྱི་ལེ་ཚན་གསན་པ་ཐུགས་རྗེ་ཆེ། རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་གཉིས་པའི་བར་ལ་སླར་ཡང་མཇལ་ཡོང་སྐུ་ཁམས་བཟང། འགྲོ་གི་འགྲོ་གི། གཞས། ཕ་མའི་བཀའ་དྲིན་ཞེས་པ་དགྱེས་གསན་ཡོང་བ་ཞུ། ལེ་ཚན་རྗེས་མར་མཇལ་ཡོང། ཐུགས་རྗེ་ཆེ།

Uber དང Spotify དེ་བཞིན Gaana དང Google Podcast སོགས་མཉེན་ཆས་མང་པོའི་སྟེང་ལའང་གསན་མོ་བ་མང་དག་ཞིག་གིས་ཨ་རི་དང་ཡུ་རོབ་རྒྱ་བལ་འབྲུག་གསུམ་ནས་གསན་མཁན་སྟོང་བརྒལ་བ་ཞིག་འབྱོར་གྱི་འདུག་ཐུགས་རྗེ་ཆེ། ད་དུང་ཡིན་ནའི་ཡ་ལན་གང་མང་ཡོང་བའི་རེ་བ་ཞུ། དེ་དག་གིས་རླུང་འཕྲིན་ལེ་ཚན་མུ་མཐུད་ནས་གནས་ཡས་ལ་ཕན་ཐོགས་ཆེ། རླུང་འཕྲིན་གསན་ཡས་ཐུགས་མ་བསྙེལ་བ་གནང་རོགས།